ཨེ་ནི་ད་ག་ནང་བཞིན་གྱི་ཅིག། ཚེ་འདིའི་བི་གེ། ཅིག་གྲོགས་ཁྲི་ལས་རུ་དེ་ལས་ཁྲི་འབུ་ཁྲི་མོ་ཡོན་ཡང་དེ་དག་ལ་ཡང་འཇིག་རྟེན་པའི་ལྷ་འདྲེ་ལ་ཡང་ཨེ་ནི། བི་གེ་ཡང་ཅིག་སྐྱབས་བཅོལ་ཡ་སོགས་རུ། ཨེ་ན་བ་ཅིག་ང་རང་ཚོའི་འཛམ་བུ་གླིང་འདིའི་སྒང་ལ་ཆོས་ལུགས་འདྲ་མི་འདྲ་མང་པོ་བྱས་ནི་བས་ཆོས་ལུགས་ཕལ་མོ་ཆེ་ནང་ལོགས་ལ་ཡང་ཨེ་ནི། གང་ལྟར་རང་རང་གི་བི་གེ་སྐྱབས་གནས་ཅིག་བཤད་ནས་དེ་ལ་ཡང་བི་གེ་སྐྱབས་སུ་འགྲོ་ཡ་བྱས་ཐུགས་སུ་ཡོད་པ་རེད། ད་ནང་པ་སངས་རྒྱས་པས་ནི། སྐྱབས་ཡུལ་དེ་ག་རེ་བཤད་ཀྱི་ཡོད་རེད་ཟེར་ལབ་པ་ཡིན་ན། གཙོ་བོ་གཙོ་བོ་དེ། ཨེ་ནི། ཞི་བ་མྱ་ངན་ལས་འདས་པའི་ཆོས་ཟེར་དེ་ཡང་དེ་སྐྱབས་ངོ་མ་དེ་ཡིན་པ་རེད། གང་བ་ཞི་བ་མྱ་ངན་ལས་འདས་པའི་ཆོས་ཟེར་དེ་ཡ་དེ་ག་རེ་རེད་ཟེར་བ་ཟེར་ལབ་པ་ཡིན་ན། ཨེ་ནའོ་ང་རང་ཚོ་ལ་ཁ་སང་ཁས་ཉིན་བཀའ་མོལ་བྱུང་བ་ནང་བཞིན་བྱས་ནས་ཨེ་ནི། དང། སྡུག་བསྔལ་མི་འདོད་ན་ཡང་ཨེ་ནི་སྡུག་བསྔལ་རང་གི་ངང་གིས་ཡོང་བསྡད་ཡ་ཅིག་དེ་ཨེ་ནའོ། སེམས་མ་དུལ་བ་སེམས་ཉོན་མོངས་པའི་གཞན་དབང་དུ་སོང་ནས་མ་དུལ་བར་འགྲོ་བསྡད་པ། མ་དུལ་མ་དུལ་བའི་སེམས་དེའི་དབང་གིས་ཨེ་ནི། ལས་ངན་བསགས་ནས་འབྲས་བུ་སྡུག་བསྔལ་ཡོང་གི་ཡོད་པ་ཡིན་དུས་ཙ་ན་དེ་འདྲས་ཀྱི་ད་སྡུག་བསྔལ་གྱི་རྒྱུ། ར་ཅིག་མ་དུལ་བའི་སེམས་དེ་ཨེ་ནི་བ། གཏན་ནས་བ་ཞི་ནས། ར་ཅིག་མ་དུལ་བ་བྱེད་ཡག་གི་བའི་རྐྱེན་རྩར་འདི་དུས་སུ་བག་ཚང་མ་ལོ་བ་གཉེན་པོས་བཅོམ་ནས་ད་དག་སོང་ཨོ་དེ་འདྲས་ཨེ་ནི་གནས་སྐབས་ཀྱི་སེམས་ཀྱི་ཡོན་ཏན་གཅིག་ལ་ཡ་ཨེ་ནི་ཨ། མྱང་འདས་ཟེར་གྱི་ཡོད་པ་རེད། ར་ཨེ་ནི་ཐར་པ་ཟེར་གྱི་ཡོད་པ་རེད། ཨོ་དེ་འདྲས་ཀྱི་ཨེ་ནི་ཆོས་དེ་ང་རང་ཚོའི་རྒྱུད་ལ་ཡ་སྐྱེས་ཐུབ་པ་ཞིག་བྱུང་ན་ཨེ་ནི་དངོས་གནས་རང་ར་ཅིག་སྡུག་བསྔལ་གཏན་དུ་ཞི་ནས། ད་ཉོན་མོངས་པའི་དབང་ལས་བྱུང་བའི་སྡུག་བསྔལ་འདི་ཡ་བ་ད་གཏན་དུ་ཞི་ནས། ད་གང་དག་བྷ་གའི་གཏན་དུ་བདེ་བ་ཅིག་མཐའ་བཟང་བ་དང་མཐའ་བཙན་པ། འོ་ཨེ་ནི་དེ་འདྲ་ཞིག་ད་བྱུང་བ་ཡིན་པ་རེད། འོ་དེ་འདྲ་ཡིན་པ་ཡིན་དུས་ཙ་ན་དེ་འདྲ་འདྲ་བའི་ཆོས་དེ་ཨེ་ནི་སྐྱབས་དངོས་ལ་བཤད་ཀྱི་ཡོད་རེད། སྨན་དང་འདྲ་བ་ལ་བཤད་པ་རེད། འོ་ད་དེ་འདྲ་འདྲ་བའི་ཨེ་ནི་སྐྱབས་དངོས་དེ་ང་རང་ཚོའི་རྒྱུད་ལ་ཡང་སྐྱེས་པ་ལ། ད་དེ་འདྲ་འདྲ་བོའི་ད་རང་ཅིག་སྤང་བྱ་མཐའ་དག་སྤངས་པས།

བྱས་ཙང་བ་དེ་འདྲ་འདྲ་བའི་ད་ལམ་གྱི་བདེན་པ་རྒྱུད་ལ་སྐྱེས་པ་ལ་ཡང་ཨེ་ནི། རེ་དང་ཅིག། ང་རང་ཚོའི་བློ་འདི་ལ་ཡ། རེ་དང་ཅིག། ཡོན་ཏན་སྐྱེ་ཡ། ཟེར་ཡ་དེ། ཐོག་མར་བས། མཐའ་གཅིག་འཛིན་གྱི་བས་ན་ལོག་རྟོག། ལོག་རྟོག་གི་དབང་གིས་ཨེ་ནི་ཕུང་བསྡད་ཡ། ད་མཐའ་གཅིག་འཛིན་གྱི་ལོག་རྟོག་དེ། ག་ལེ་ག་ལེ་ལ་བར། རེ་དང་ཅིག། དངོས་ཡོད་གནས་ཚུལ་ལ་ཡ་བརྟག་དཔྱད་བྱས་དངོས་ཡོད་གནས་ཚུལ་བར། ཨེ་ནི་ཤེས་ཡག་གི།

རང་ངོས་ནས་གྲུབ་པ་ཡིན་ཐག་ཆོད་རེད་བསམ་ནས་དྲན་བསྡད་མཁན་གྱི་དེ་འདྲས་ཀྱི་བློ་དེ་མཐའ་གཅིག་འཛིན་གྱི་བློ་དེ་ག་ལེ་ལ་ཡ་ཨེ་ནི་ཐེ་ཚོམ་ངང་ལ་ཕྱིན་ཏེ་ཨའོ་དེ་ག་འདྲས་ཡིན་ནམ་བསམ་པའི་ཚོར་བ་ཞིག་གིས། དངོས་གནས་རང་བི་གེ་རང་ངོས་ནས་གྲུབ་པ་ཅིག་ཨེ་ཡིན་མ་ཡིན་བསམ་པ་ཅིག་གི་ཨེ་ནི་ཐེ་ཚོམ་ལ་ཡང་རེ་བོ། དེ་ནས་ག་ལེ་ག་ལེ་ལ་ཡང་ཨོ་ད་དངོས་གནས་ད་ནི་ཆོས་རྣམས་རང་བཞིན་གྱིས་གྲུབ་པ་རེད་མི་འདུག་བ་རང་ངོས་ནས་གྲུབ་པ་རེད་མི་འདུག་བ། ང་རང་ཚོའི་ཆགས་སྡང་སྐྱེ་སའི་ཡུལ་འདི་ཡི་བསྡད་སྟངས་ཅིག་བཟང་པོ་ཆགས་ཆགས་ཡུལ་ཞིག་ཡིན་ན་ནི་དཔེ་བཟང་པོ་དཔེ་བརྒྱ་ཆ་བརྒྱ་ཐམ་པ་བཟང་པོ་ཡིན་པ་འདྲ་བོ། སྡང་བའི་ཡུལ་ཞིག་ནས་ནི་བརྒྱ་ཆ་བརྒྱ་ཐམ་པ་བས་ངན་པ་ཡིན་བསྡད་པ་རེད་བ་འདི་ལྟར་རེད་མི་འདུག་ག་བསམ་པ་ཞིག་ཨོ་ག་ད་ཡུལ་ངོས་ནས་བཟང་པོ་དང་ངན་པ་བས་ཚུགས་ཐུབ་པ་ཅིག་ཨེ་རེད་དེ་ལ་ཆགས་རིན་ཡོད་པ་དང་སྡང་རིན་ཡོད་པ་རེད་བ་ཅིག་ང་ཚོ་བློ་ལ་ཤར་བསྡད་ཡ་དེ་ཨོ་ད་དེ་མི་འདུག་ག་བསམ་པ་ཅིག་དེ་རེད་མི་འདུག་ག་བསམ་པ་ཅིག་ཨེ་ནས་ག་ལེ་ག་ལེ་བློ་ལ་ཡ་ཤར་ཐུབ་ཡ་ཅིག་ཡོང་ཡིན་པ་རེད། དེ་འདྲའི་དེ་ཡང་ཐོག་མར་ཞིག་གི་ད་ད་ཅིག་ཡིད་དཔྱོད་ཙམ་གྱི་གོ་བས་ཨེ་ནས་ཨོ་དེ་ཡིན་པ་རེད་བསམ་པ་དྲན་ཐུབ་ཡ་འདྲ་བོ། ད་དུང་གཅིག་རྒྱུ་མཚན་ལ་དཔྱད་པ་བྱས་དཔྱད་པ་བྱས་ཡིན་དུས་ཨ་ནི་རྗེས་དཔག་ཚད་མའི་ངོ་བོ་ལ་ཡང་ཨ་ནི་སྐྱེ་ཡོང་ཡང་རུང། ད་དུང་ཕི་རེ་གོམས་འདྲིས་སྟེང་གོམས་འདྲིས་སྟེང་ནས་ཨ་ད་ཨ་ནི་ཞིག་ཡོང་དུས་ཙ་ནས་ཨ་ནི་ག་ལེ་ག་ལེ་ལ་ཡང་ཨ་ད་བའི་ཏིང་ངེ་འཛིན་གྱི་གྲོགས་དང་བཅས་ཏེ་ཨ་ནི་སྒོམ་བྱུང་གི་ཕི་གེ་ད་ཉམས་རྟོགས་པ་རུ་སྐྱེ་ཡོང་ཡང་རུང། མཐར་ཨ་ནི་བའི་བདེན་པ་མངོན་སུམ་དུ་མཐོང་བསྡད་ཡག་གི་ཨ་ད་ཨ་ནི་རྟོག་མེད་ཀྱི་ངོ་བོར་བས་འཕོས་འགྲོ་ཡང་རུང། དེ་ལ་ཨ་ནི་འཕགས་པའི་ཡེ་ཤེས་ཞེས་ཟེར་གྱི་ཡོད་པ་རེད། བྱ་བ་ད་ཨེ་ནི་བློ་ལ་ཅིག། བློ་ཡི་སྐྱོན་འདི་ལྡོག་སྟངས་འདི། ཁོ་ར་ཅིག། པའི་ཞུ་མར་སྤར་ནང་བཞིན་བྱས་ནས། ད་གིན་ནག་ཁུང་ཁ་གན་མེད་དེ་ངས་ཞིག་ལ་ཡ་ཁྲོབས་ཞེས་ལབ་པ་དག་ག་ལམ་སང་ཨེ་ནི་པའི་ཞུ་མར་ཁྲ་དེ་ངས་བསྡད་དེ་ཡ་རོ་དེ་འདྲ་ཞིག་མེད་པ། ང་རང་ཚོ་བློ་ཡི་སྐྱོན་སེལ་ཡ་ཟེར་མཁན་དེ། ད་ཐང་ཅིག་ཐོག་མར་པའི། སྐྱོན་པའི་མཐུག་པོ་ཅིག་ཡོད་བསྡད་པ་དེ། ཨེ་ནི་ག་ལེ་ག་ལེ་ལེ་པོ་སྲབ་ཏུ་སྲབ་ཏུ་སྲབ་ཏུ་སྲབ་ཏུ་ཕྱིན་ནས། ད་ཐང། འོ། དཔེར་ན་ང་རང་ཚོའི་ཕྱིའི་དཔེར་ན་ས་བོན་ཅིག། དཔེར་ན་ལྗོན་ཤིང་ཞིག་མྱུ་གུར་ཞིག་བཏབ་པ་ཡིན་ན། ཁོ་ཐོག་མར་ས་བོན་བད་སྐམ་རིལ་རིལ་བ་གཅིག་ཨེ་ནས་ཁོ་ར་ཆུ་ལུད་དྲོད་གཤེར་དེ་འདྲའི་གི་བས་ད་དྲོད་དེ་འདྲའི་གི་རྐྱེན་དང་འཕྲད་ཡོང་དུས་ཙ་ནས་ག་ལེ་ག་ལེ་ལ་ཡར་ཁོ་ཨེ་ནས་བ། ས་བོན་དེ་ཡར་སྦོས་བྱས་དེ་ནས་ཨེ་ནས་གཞི་ནས་རྩ་རུ་ཞིག་དང། མ་རྩ་དང་པོ་དང་ཕྱིར་ཞིག་མགོ་ནས་ཡར་ལས་ཨེ་ནས་ཁོ་སྡོང་པོ། ཐོག་མའི་ཞིག་མྱུ་གུ་དེ་གཞི་ནས་ཡར་སྐྱེས་ནས། ཁོ་ལོ་དང་ཟླ་བ་བགྲངས་ནས་ཡར་འཚར་ལོངས་བྱེད་དགོས་ཀྱི་ཡོད་པ་ནང་བཞིན། ང་རང་ཚོའི་སེམས་ཀྱི་ནང་གི་ཡ་དང་ཅིག། ཡོན་ཏན་སྐྱེ་ཡ་ཟེར་མཁན་དེ་ཁོ་ག་ལེ་ག་ལེ་ལ་ཨེ་ནི་རིམ་པས་རིམ་པས་རིམ་པས་བྱས་ནས་ཡང་འཚར་ལོངས་བྱེད་དགོས་ཡ་གཅིག་ཡོང་གི་ཡོད་པ་རེད། འོ་ད་དེ་འདྲ་ཡིན་པ་ཡིན་དུས་ཙ་ནི་དེ་འདྲ་འདྲ་པོ་ཞིག་ཡོང་བ་ལ། འོ་དེ་འདྲའི་གི་ཨེ་ནི་གནས་ལུགས་དེ་རང་སྟོབས་ཀྱིས་ཤེས་མི་ཐུབ་པ་དེ་སྟོན་མཁན་ཞིག་དགོས་ཀྱི་ཡོད་རེད། སྟོན་མཁན་དེ་ཡང་གཅིག་མཛུབ་མོ་རི་སྟོན་ཙམ་རེ་བྱས་བྱས་དེ་འདྲའི་རང་མིན་པར་གཅིག་ངོ་ཐོག་རང་ཨེ་ནི་བས། སོ་སོ་རང་ཉིད་ཀྱིས་དེའི་དོན་དཔེ་དེ་བཀླགས་དེའི་དོན་ཡོངས་རྫོགས་པ་ཁོང་དུ་ཆུད་ནས་ཉམས་མྱོང་གི་སྟེང་ནས་ཨེ་ནི་སྟོན་མཁན་ཞིག་དགོས་ཀྱི་ཡོད་པ་ཡིན་དུས་འོ་ད་ཨེ་ནི། སངས་རྒྱས་བཅོམ་ལྡན་འདས་དེ་ཨེ་ནི་རང་གི་ཉམས་མྱོང་གི་སྟེང་ནས་ཨེ་ནི་གསུང་ཐུབ་མཁན་ཅིག་ཆགས་ཡོང་བ་ཡིན་པ་རེད་སངས་རྒྱས་བཅོམ་ལྡན་འདས་ཟེར་བསྡད་ཡ་དེ་དང་ཡེ་གདོད་མ་ནས་ཨེ་ནི་བའི་སངས་རྒྱས་ཟིན་ཟིན་པ་ཅིག་མ་ཡིན་པ་ང་རང་ཚོ་ནང་བཞིན་ཅིག་གི་སེམས་ཅན་ཐ་མལ་པ་ཅིག་དང་འཆིང་བ་ཀུན་ལྡན་མ་དུལ་བའི་རང་བཞིན་ཅན་སྡུག་བསྔལ་གྱིས་བའི་མནར་ནས་ཡོད་བསྡད་པ་ཅིག་རང་ང་རང་ཚོ་ནང་བཞིན་ཅིག་གི་ག་ལེ་ག་ལེ་ལ་ཡང་ཨེ་ནི་དང་ཅིག། དོན་མ་ཡིན་པའི་ཕྱོགས་དེ་བག་ག་ལེ་ག་ལེ་ལ་ཉུང་དུ་བཏང། ད་གཅིག། དོན་ཡང་དག་པ་དེ་ཁོང་དུ་ཆུད་ནས་ག་ལེ་ག་ལེ་ག་ལེ་ལ་ཡང། ཉམས་ཞིབ་གནང་ནས་མཐར་མངོན་པར་རྫོགས་པར་སངས་རྒྱས་པ་ཅིག་སོང་བ་ཡིན་དུས་ཁོང་རང་ཉིད། ང་ཚོ་ནང་བཞིན་གྱི། ད་གཅིག། གང་ལྟར་བྱས་འཆིང་བ་ཀུན་ལྡན་གཅིག་གི་ས་ནས་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་ཅིག་ལ་ཡང་སོ་སོ་རང་ཉིད་ཀྱི། ད་གཅིག། ལམ་བགྲོད་ནས། དེ་འདྲས་ཀྱི། གང་ལྟར་རྟོགས་པ་མང་དུ་འགྱུར་བ་བཞིན་དུ་ཁོ་ཉམས་མྱོང་གི་ཐོག་ནས་གསུང་ཡ་ཡོད་བསྡད་པ་ཅིག་ཆགས་ཀྱི་ཡོད་རེད། འོ་ད་ད་ག་ནས་ཤིག་གིས་ནི་གྲོགས་དགེ་འདུན་པའི་ཉམས་མྱོང་ཅན་གྱི་དང་ཡིན་ནི་ཤིག་གིས་རྟོགས་པ་པའི་རྒྱུད་ལ་སྐྱེས་དེ་གིས་གི་གྲོགས་དགེ་འདུན་ཟེར་བསྡད་ཡ་དེ་ཨེ་ནི་ནད་གཡོག་དང་འདྲ་བ་ང་རང་ཚོ་ཕི་གའི་ཁི་མིག་ཡར་ལྟ་བྱས་ནི་ཨེ་ནི་པའི་དཔེ་ལྟ་ས་ང་རང་ཚོ་སོ་སྐྱེ་ཐ་མལ་པ་དེ་དང་ཐ་མལ་པའི་གནས་སྐབས་དེ་དང་ཨེ་ནི་ཡ་གི་པའི་འབྲས་བུ་སངས་རྒྱས་གི་ས་པའི་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་དེ་ཉིད་གི་བར་གསེང་ལ་ཡ་མཚམས་འཇོག་མེད་པའི་བཟོ་ལ་ཞིག་མེད་ན་ཨེ་ནི་པའི་རྒྱང་ཐག་རིང་པོ་ཞེ་པོ་ཅིག་འགུལ་ཞིག་ཏུ་བ་ཨོ་ང་འདྲ་པོ་ཅིག་གི་པད་དང་པའི། པའི་ཉོན་མོངས་པའི་པའི་ཆུས་སུས་ནང་ཚོས་ཡོད་ཚད་པ་དེ་འདྲི་གཅིག་གི་ད་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་ག་ནས་ཡོང་བ་བསམ་པ་ཅིག་བློ་ལ་ཡ་ཧོ། བློ་ལ་ཡ་འཛམ་གྱི་ཀུན་ཏུ་ཤེས་ཀུན་ཏུ་བ། ད་དགེ་འདུན་དཀོན་མཆོག་ཟེར་བསྡད་ཡ་དེ་གི། ད་གཅིག། དཔེར་ན་ཐེག་ཆེན་དགེ་འདུན་དཀོན་མཆོག་ཟེར་ཡོང་དུས་ས་ནི་ས་བཅུ་པའོ་ས་དགུ་པ་ས་བརྒྱད་པའོ་ས་བདུན་པའོ་ས་དྲུག་པའོ་ས་ལྔ་པ་ས་བཞི་པ་ས་གསུམ་པ་ས་གཉིས་པ་ས་དང་པོ་ཟེར། ད་ས་དང་པོ་མངོན་དུ་བྱེད་པ་ལ་ཡང་ཨ་ནི། སྦྱོར་ལམ། ད་སྦྱོར་ལམ་ཆོས་མཆོག། ཨ་ག་ས་སྦྱོར་ལམ། དྲོད་རྩེ་མོ་བཟོད་པ་ཆོས་མཆོག་ཟེར་བསྡད་ཡ་དེ་ཆོས་མཆོག།

ཕྲན་བུ་ཅིག་མཐོ་རུ་ཕྱིན་པ་འདི་ཨེ་ནི། ད་གཅིག་རིགས་སད་དེ་ངས་བྱ། ཐེག་ཆེན་གི་རིགས་སད་དེ་ངས་སྙིང་རྗེ་ཆེན་པོ་རྒྱུད་ལ་སྐྱེས་ནས་ཡོང་དུས་ཐེག་ཆེན་གི་རིགས་སད། དེ་ནས་ཡང་ཅིག་ཚེ་རབས་ཤིག་མཐོ་རུ་ཕྱིན་དུས་ད་བྱང་ཆུབ་ཀྱི་སེམས་བཅོས་མ་མ་ཡིན་པ་རྒྱུད་ལ་སྐྱེས་ནས་ཡོང་དུས་བྱང་ཆུབ་སེམས་དཔའ་ཚོགས་ལམ་པ་ཟེར་ཚོགས་ལམ་ཆུང་ངུ་ཟེར་བྱས། དེ་ནས་ཅིག་ཤེས་རབ་ཀྱི་ཉམས་ལེན་གོང་ནས་གོང་དུ་འཕེལ་ཡོང་དུས་ཚོགས་ལམ་འབྲིང་ཏིང་ངེ་འཛིན་གྱི་ཡོན་ཏན་དེ་ཐོབ་ཡོང་དུས་ཚོགས་ལམ་འབྲིང། དེ་ནས་ཡང་ཅིག་ནི་ཚོགས་ལམ་ཆེན་པོ། དེ་ནས་ཡང་ནི་སྒོམ་བྱུང་གི་བས་སྟོང་ཉིད་རྟོགས་ཡ་གི་བས་རྟོགས་པ་སྐྱེས་ནས། ཨེ་ནི་དེའི་གཅིག་གཉིས་སྣང་ཇེ་ཕྲ་ཇེ་ཕྲ་ཇེ་ཕྲར་ཕྱིན་པའི་ཁ་ཐུག་ཏུ་སྦྱོར་ལམ་དྲོད་རྩེ་མོ་བཟོད་པ་ཆོས་མཆོག། དེ་དང་དེ་ནས་གཉིས་སྣང་གཏན་ནས་ལོག་ནས་སྟོང་ཉིད་མངོན་སུམ་དུ་མཐོང་བའི་བློ་སྐྱེས་ཡོང་དུས་ཨེ་ནི་ས་དང་པོའི་ཡེ་ཤེས། དེ་ནས་ཡང་ང་རང་ཚོ་མངོན་རྟོགས་རྒྱན་ནས་ད་གཅིག་ས་ཡི་ཡོངས་སྦྱོང་བཤད་པ་ནང་བཞིན་གྱི་ག་ལེ་ག་ལེ་ག་ལེ་ལ་ཡ་ཁོ་གང་འདྲ་ཞིག་རྟོགས་པའི་ཡོན་ཏན་པའི་ཇེ་ཟབ་མཉམ་བཞག་གི་རྟོགས་པའི་ཡོན་ཏན་པའི་ཇེ་ཟབ་ཏུ་ཟབ་ཏུ་རུ་ཕྱིན་བྱས། དེ་ཡི་ནི་སྤང་བྱ་སྤོང་ཡང་གི་ནུས་པ་དེ་ཤུགས་ཤུགས་ཤུགས་ཆེ་རུ་ཕྱིན།

འོ་ན་དེ་འདྲའི་གིས་ནི་ཁོ་གནས་སྐབས་ཡོད་བསྡད་པ་ཅིག་ཆགས་ཀྱི་ཡོད་རེད། འོ་དེ་འདྲའི་ཡིན་པ་ཡིན་དུས་དེ་ལྟ་བུའི་ད་ཐར་པ་ཐར་པ་ཟེར་བསྡད་ཡ་དེ་ད་གཅིག་ཞི་བ་མྱ་ངན་ལས་འདས་པའི་ཐར་པ་ཟེར་བསྡད་ཡ་དེ་སེམས་ཀྱི་སྟེང་ནས་ཨེ་ནི་བཞག་ཡ་ཅིག་ད་དྲི་མ་ཟད་ཟེར་བསྡད་ཡ་དེ་ཡ་ཆོས་ཀྱི་དབྱིངས་སུ་ཟད་ཡ། སེམས་ཀྱི་ཆོས་ཉིད་ཀྱི་སྟེང་ལ་ཡ་ཆོས་ཀྱི་དབྱིངས་སུ་ཟད་དེ་ཡ་སེམས་བདེན་སྟོང་གི་དབྱིངས་ལ་ཞི་འགྲོ་ཡ། དྲི་མ་སེལ་བྱེད་དེ་སེམས་སེམས་བདེན་སྟོང་གི་ད་གཅིག་ཨེ་ནི་ག་ད།

དེ་འདྲའི་གི་ད་སྟོང་པ་ཉིད་ཀྱི་རྣམ་གཞག་སྟོན་མཁན་གྱི་གཞུང་ད། ནང་པ་སངས་རྒྱས་པའི་གཞུང་མ་གཏོགས། ནང་པ་སངས་རྒྱས་པའི་གཞུང་ལས་གཞན་པའི་གཞུང་གཞན་དག་ནང་ལོགས་ལ་ཡང་རྩ་བ་མེད་ཅིག་བྱམས་པ་དང་སྙིང་རྗེ་དང་བཟོད་པ་དང། འོ་ཅིག་དེ་འདྲའི་གི་དཔེ་བསླབ་བྱ་བཟང་པོ་མང་པོ་ཡོད་རེད་གཞན་ཕན་སྒྲུབ་ཡག་གི་བསླབ་བྱ་མང་པོ་ཡོད་རེད་བསླབ་བྱ་དེའི་ཐོག་ནས་མི་མང་པོ་ལ་ཕན་གྱི་ཡོད་རེད་དེ་ཡིན་ནའི། ཆོས་རྣམས་ཀྱི་རང་བཞིན་སྟོང་པ་ཉིད་རེད་ཆོས་རྣམས་ཀྱི་ངོ་བོ་ཉིད་ཀྱིས་གྲུབ་པས་སྟོང་པ་རེད་ངོ་བོ་ཉིད་ཀྱིས་མ་གྲུབ་པ་རེད་ཟེར་དེ་འདྲའི་གི། ད་དེ་འདྲའི་གི་ཨེ་ནི། ལྟ་བ་དེ་ནང་པའི་ནང་ན་མ་གཏོགས་མེད་པ་རེད། འོ་དེ་འདྲའི་ཡིན་པ་ཡིན་དུས་ཨེ་ནི་ལྟ་བ་དེ་གཞི་ལ་བཞག་པའི་ཐར་པ་སྒྲུབ་ལུགས་བཤད་བཤད་པ་དེ་ནང་པ་མ་གཏོགས་ནང་པའི་ནང་ནས་མ་གཏོགས་ད་ཡོང་ཡ་མེད་པ་ཞིག་ཆགས་ཀྱི་འདུག་བ། འོ་དེ་འདྲའི་ཡིན་པ་ཡིན་དུས་ཨེ་ནི། བར་ས། འོ་ཨེ་ནི་ཐར་པ་སྒྲུབ་པ་ལ་ཡང་སྐྱབས་སངས་རྒྱས་ཆོས་དགེ་འདུན་དེ་གསུམ་ཁོ་ན་ཨེ་ནི་ཐར་པ་སྒྲུབ་ཡག་གི་ད་བསླུ་བ་མེད་པའི་སྐྱབས་གནས་རེད་ཟེར་ནས་འོ་འདུག་གསུང་བ་ཡིན་པ་རེད། ཨོ་དེ་ལྟ་ན། ཨོ་ད་ང་རང་ཚོས་ད་ཅིག་ཐབས་མཁས་ལ་ཐུགས་རྗེ་ཆེན་པོ་དང་ལྡན་པའི་སྟོན་པ་བཀའ་དྲིན་ཅན་དེའི་རྗེས་སུ་འབྲངས་ནས་དེའི་རྗེས་སུ་སློབ་མཁན་ཅིག་ཡིན་པ་ཡིན་དུས་ཙང་ནས་ཨོ་དེ་ལྟ་བུའི་ཨེ་ནི་ད་ཅིག། སྟོན་པ་དང་བསྟན་པའི་ཁྱད་པར་ཤེས་པར་བྱས་ནས་ཨེ་ནི་ཅིག་སྟོན་པ་ལ་ཡང་ཅིག་ལྡོག་ཏུ་མེད་པའི་ད་དད་པ་ཕེ་ཀྱིས་བསྐྱེད་དགོས་ཡག་ཅིག་དང། ད་ཨེ་ནི་ཅིག་དད་པ་བྱེད་ལུགས་དེ་ལ་ཡང་ཨེ་ནི་ཅིག་ཨེ་ནི་དཔེར་ན་ཉེས་ཅན་ཁ་དྲག་ལ་སྐྱབས་འཆོལ་བ་ནང་བཞིན་གྱི་ཨེ་ནི་ཨོ་ཕེ་ཀྱིས་ཅིག་སྟོན་པ་ལ་ཡང་ག་སོགས་རེ་ཕེ་ཀྱིས། སྐྱབས་འཇུག་ཏུ་མ་གསུམ་ནས་ཞུ་ཡག་གི་དེ་འདྲའི་གི་བློ་ཡི་འགྲོ་སྟངས་འོ་གཅིག་དང་སྟོན་པ་རང་ཉིད་ཀྱིས་དཔེ་མངོན་དུ་མཛད་བཞག་པའི་གོ་འཕང་ཟེར་ནས་མི་འདུག་སྟོན་པ་རང་ཉིད་ཀྱིས་བརྙེས་བཞག་པའི་ཡོན་ཏན་དེ་ག་ནང་བཞིན་ཅིག་ང་རང་གིས་སྒྲུབ་ཀྱི་ཡིན་བྱས་ནས་འོ་ད་ཨེ་ནི་འོ་ད་ཅིག་མངོན་འདོད་ཀྱི་དད་པ་འོ་དེ་འདྲའི་གི་ཐོག་ནས་ཨེ་ནི་སྐྱབས་སུ་འགྲོ་སྟངས་བྱས་ཡོད་པ་རེད་གལ་ཆེ་དེ་མངོན་འདོད་ཀྱི་དད་པ་ཟེར་ཡག་དེ་གལ་ཆེ་ཆགས་འདུག་བ་དེ་ཡག་པོ་རེད་བསམ་པའི་དང་བའི་དད་པ་དེ་ཙམ་མ་ཡིན་འོ་ད་ཁོ་རང་རང་ཉིད་ཀྱིས་མངོན་དུ་མཛད་པ་དེ་ག་ནང་བཞིན་ཅིག་ད་ང་རང་གིས་ཐོབ་ཐུབ་པ་ཅིག་བྱུང་ན་ཅི་མ་རུང་བསམ།

འཇིགས་པ་ལས་སྐྱོབ་སྟངས་དེ། རང་ཡིན་ན་སངས་རྒྱས་ཀྱི་ཕྲིན་ལས་དང་གཅིག་ཡིན་པས་མཁྱེན་བརྩེ་ནུས་པ་མཐར་ཐུག་པ་རེད་དེ་སངས་རྒྱས་དེ་བཞིན་གཤེགས་པ་རང་ཉིད་ཀྱི་ངོས་ནས་ཨེ་ནི་སྐྱོབ་ཐུབ་ཡ་རང་བཞིན་དེ་བཞིན་གཤེགས་པ་རང་ཉིད་གཅིག་པུའི་ཐོག་ནས་ཡོང་ཐུབ་ཡ་ཅིག་མེད་པ་བྱས་ནས་ང་རང་ཚོའི་ངོས་ནས་ཨེ་ནི་སྤང་བླང་གི་ཉམས་ལེན་བྱེད་དགོས་ཡ་བྱས་འདུག་ས་རེད་དེ་འདྲ་ཡིན་པ་ཡིན་དུས་ཅིག་ལས་འབྲས་ལ་ཡིད་ཆེས་ཀྱི་ཐོག་ནས་ཨེ་ནི། མ་མཐའ་དང་གཞི་མ་རུ་དེ་ད་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་ཉམས་སུ་བླངས་ཏེ་དེའི་སྟེང་ནས་འགྲོ་དགོས་ཀྱི་ཡོད་རེད། འོ་ད་ང་རང་ཚོ་ནང་པ། སྐྱ་སེར་དབྱེ་བ་མེད་པར། ཚང་མ་ལོག་གིས། ཨེ་ནི། མི་དགེ་བཅུ་ཟེར་ཡ་དེ་ངོ་ཤེས་པར་བྱས་ནས་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་ཉམས་ལེན་བྱེད་དགོས་ཀྱི་ཡོད་རེད། ཨ། འོ་ད་མི་དགེ་བཅུ་པོ་དེ་དག་ལུས་ཀྱི་ལས་ནི་རྣམ་པ་གསུམ་ངག་གི། རྣམ་པ་བཞི་དག་དང་ཡིད་ཀྱི་ལས་ནི་རྣམ་གསུམ་སྟེ་མི་དགེ་བཅུ་པོ་སྤང་བར་གྱིས་གསུངས་པ་ནང་བཞིན་བྱས་ནས་མི་དགེ་བ་བཅུ་འདི་ངོ་ཤེས་པར་བྱས་ནས་ད་འདི་ཨེ་ནི། བས། མི་ཚེའི་རིང་ལ་ཡང་སྤང་ཐུབ་པ་བྱུང་ན་མི་ཚེའི་རིང་ལ་སྤང། གལ་སྲིད་མ་ཐུབ་ན་ཡང་དེ་ཉེས་དམིགས་སུ་མཐོང་བའི་ཐོག་ནས་ཨེ་ནི། བས། ཉེས་པས་བས། རང་གཅིག་དང་གང་བས་ཉུང་ཉུང་བྱེད་དགོས། རང་གཅིག་ཉེས་པས་མ་གོས་པ་བྱེད་ཡག་ལ་དཔེ་རིག་པ་སྒྲིམ། བརྒྱ་ལ་ཉེས་པས་གོས་པ་ཡིན་ན་ཡང་བཤགས་བསྡམ་བྱེད་ད་འདི་བྱེད་ཡག་འདི་གལ་ཆེན་པོ་རེད་བ། ང་རང་ཚོ་འཇིག་རྟེན་གྱི་དཔེ་ན་ཁྲིམས་ལུགས་ལ་བཤད་པ་ཡིན་ན་ཡང་གཅིག་མི་བསད་ཡག་རྐུ་མ་རྐུ་ཡག་བཙན་གཡེམ་བྱེད་ཡག་ད་ག་ནང་བཞིན་གྱིས་གཅིག་དཔེ་སྐྱག་རྫུན་བཤད་ཡག་ཕྲ་མ་ཧམ་པ་མ་བདེན། ཅིག་བཤད་ཡག་གི་གྲས་དེ་སྤྱི་བཏང་འཇིག་རྟེན་གྱི་ཁྲིམས་ལུགས་ལ་ཡིན་ན་ཡང་དེའི་སྟེང་ནས་ཁྲིམས་འགལ་བྱས་ནས་མ་རུང་བ་ཆགས་ཀྱི་ཡོད་རེད་ཨོ་དེ་འདྲ་ཡིན་པ་ཡིན་དུས་དགེ་བཅུའི་ཁྲིམས་ཡག་པོ་བྱས་སྲུང་མཁན་གཅིག་གི་མི་དེ་ཨོ་ད་ལུང་པའི་ཡུལ་ཁྲིམས་སྲུང་མཁན་ཚད་ལྡན་ཅིག་ཁོ་རང་བཞིན་གྱིས་ཆགས་ཡོང་གི་ཡོད་རེད་ད་དང་ཨོ་དེ་འདྲ་ཡིན་པ་ཡིན་དུས་ཨོ་ད་ང་རང་ཚོ་ཅིག་མི་དགེ་བ་བཅུ་ཟེར་ཡག་དེ་ཤེས་པ་བྱས་ནས་ཨོ་ད་དེའི་ཐོག་ནས་ཨ་ནི། དཔེ་ག་ཚོད་ཐུབ་ཐུབ་ཀྱིས་ད་ལག་ལེན་བཀལ་ཏེ་ང་རང་ཚོ་ནང་པ་སངས་རྒྱས་པའི་ལས་འབྲས་ཉམས་ལེན་བྱེད་ཡག་གི་རྨང་གཞི་ལྟ་བུ་དེ་དེའི་ཐོག་ནས་ཡོང་དགོས་པ་ཡིན་པ་རེད། དེ་ནས་ནི་དེ་འབྲས་ཀྱི་དང་ལས་འབྲས་ཀྱི་ལག་ལེན་ཡག་པོ་ཞིག་བཀལ་ནས་བྱེད་ཀྱི་ཡིན་ན་ཚེ་ཕྱི་མ་དེ་ད་ཅིག་ངན་འགྲོ་ངན་སོང་གི་གནས་ལ་མི་ལྟུང་བར་ཨེ་ནི་ཅིག་མངོན་མཐོ་ལྷ་མིའི་ལུས་རྟེན་བཟང་པོ་ཅིག་ཐོབ་ཐུབ་ཡ་ཨེ་ནི་གོ་བརྒྱ་ཆ་བརྒྱ་ཐོབ་པ་དེ་གཏན་འཁེལ་ཡིན་པ་རེད། ང་རང་ཚོ་ཅིག་དེ་དག་གིས་ནི་ཤི་ཀ་ལྷ་མོ་ལ་ཡང་ཅིག་སྐྱབས་འཇུག་ཞུས་མཆོད་འབུལ་བྱས་ཞེ་དྲག་མ་བྱུང་ན་ཡང་སོ་སོ་གསོན་པའི་རིང་དེ་ལ་ཡ་ད་ཅིག་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་ད་ཅིག་ཡག་པོ་ཞེ་པོ་ཅིག་ད་སོ་སོས་སྲུང་ཉམས་སུ་བླངས་ཏེ་ཡག་པོ་བྱས་ཡོད་པ་ཡིན་ན་འོ་དང་ཅིག་ཨེ་ནི་དེའི་ཐོག་ལ་ཤི་ཀ་ལྷ་མོ་དེ་ལ་ཀུན་སློང་བཟང་པོ་ཅིག་གི་ཐོག་ནས་ཤི་ཐུབ་པ་ཅིག་བྱུང་བ་ཡིན་ན་སྐྱེ་བ་ཕྱི་མ་མི་ལུས་ཐོབ་པ་ལ་ཐོབ་མ་ཐོབ་ཐེ་ཚོམ་བྱེད་མི་དགོས་པ་རེད། ཡང་གལ་ཏེ་འོ་དང་ཅིག་ཤི་ཀ་ལྷ་མོ་དེ་ལ་ཡང་ཅིག་ཡང། གཅིག་གློ་བུར་གྱི་རྐྱེན་གྱིས་སེམས་ནང་ལ་དཔེ་རང་གཅིག་ཆགས་སྡང་གི་བློ་ཤུགས་དྲག་པོ་སྐྱེ་ཡ་རུ་དེ་འདྲ་བྱུང་བ་ཡིན་ན་དེ་ཡང་ཉེན་ཁ་ཡོད་རེད་ཨོ་དེ་འདྲ་ཡིན་པ་ཡིན་དུས་ང་རང་ཚོ་མི་ཤི་ཀ་ལྷ་མོ་དང་ཤི་ཀ་ལྷ་མོ་ལ་གྱར་བསྡད་མཁན་དེ་ཚོའི་གྲས་ལ་ཡ་ཨེ་ནི་གཅིག་ག་ཚོད་ཐུབ་ཐུབ་གཅིག་དགེ་སེམས་སྐྱེ་ཡ་གི་ཨ་ཕི་གི་རྐྱེན་དུ་འགྲོ་ཡ་གཅིག་བྱ་དགོས་པ་རེད་མ་གཏོགས་གཅིག་ཨ་ནི་རང་གཅིག་ད་དཔེ་གྲོངས་ཀ་ལྷ་མོའི་མི་དེ་གི་བསམ་བློའི་ནང་ལ་ཡ་དཔེ་ཆགས་སྡང་གི་བློ་རུ་ཉོན་མོངས་ཀྱི་བློ་དཔེ་ཉོན་མོངས་ཅན་གྱི་བློ་ཤུགས་ཆེན་པོ་རང་སྐྱེ་ཡ་གི་དེ་འདྲའི་གི་ད་ཕ། ག་ཚོ་རེད་མ་ཡོང་ཡག་གི་དཔེ་ཟོན་བྱེད་ཡ་དེ་གལ་ཆེན་པོ་ཞེ་པོ་ཅིག་འདུག། གལ་ཏེ། ཤི་ཀ་ལྷ་མོའི་ཀུན་སློང་དེ་དགེ་སེམས་སྟོབས་ཆེན་པོ་ཞིག་བྱུང་བ་ཡིན་ན། གསོན་པའི་རིང་གི་མི་ཚེའི་ནང་ལོགས་ལ་དགེ་བ་ཞེ་དྲག་རང་དཔེ་སྒྲུབ་མ་མྱོང་བ་ཞིག་གིས་ད་མ་སྒྲུབ་མཁན་མི་ཞིག་དཔེ་ཡིན་ན་ཡང་ཤི་ཀ་ལྷ་མོ་དེ་ལ་ཡང་དགེ་སེམས་སྟོབས་ལྡན་ཞིག་བྱུང་བ་ཡིན་ན་དེའི་སྐྱེ་བ་རྗེས་མ་དེ་མ་ཐག་དེ་ལ་ཡང་མི་ལུས་ཐོབ་ཐུབ་ཡག་གི་རེ་བ་ཏན་ཏན་ཡོད་པ་རེད། དེ་འདྲ་ཡིན་པ་ཡིན་དུས་དེའི་ང་རང་ཚོ་རྩ་བ་ལྟ་བུ་ཕ་གི་ཡག་པོ་ཤེས་དགོས་ཡག་རེད།

ཨ་དཔེ་གཟིམ་ཆུང་ལྟ་བུ་དཔེ་ཡོད་ན་ཡ་གི་ཁང་པ་ཡང་ཐོག་ལ་ཡོད་རེད་རེད་དེ་ཡིན་ནའི་ཡ་གི་ཡག་པོ་ཡོང་བ་ལ་ཡ་རྨང་གཞི་བཏིང་ཡག་ནས་བཟུང་གཅིག་འོག་ཐོག་རུ་དང་འོག་མཛོད་རུ་གཅིག་ནག་གུང་རུ་ནག་གུང་མ་གཏོགས་མེད་དེ་ངས་ཅ་ལག་བཞག་སའི་ཁང་པ་དེ་ཡིན་ཏེ་སྤུས་དག་པོ་ཅིག་མ་བྱུང་ན་ཨེ་ནས་ཡ་གི་མི་སྡོད་སའི་གཟིམ་ཆུང་དཔེ་འདྲ་ཆགས་པོ་རེད་དེ་ག་ཚོད་ཟེར་བ་ཡིན་ནའི་འོག་གཞི་བརྟན་པོ་མེད་དུས་ཡོང་ཐུབ་ཡ་རྩ་བ་ནས་ཡོད་མ་རེད་བ་འོ་དེ་དེ་ནང་བཞིན་བྱས་ནས་ང་རང་ཚོས་དམིགས་ས་དེ་ཡ་གི་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཡག་ཅིག་དམིགས་ཀྱི་ཡོད་རེད་དེ། ཡིན་ནའི་ལག་ལེན་བཀལ་ཡོད་དུས་ཙང་ནི་ད་ལྟ་དབུགས་འདི་ཕྱིན་པའི་གཞུག་གུ་དེ་གར་འགྲོ་འགྲོ་ཡོད་མེད་ཀྱི་ང་ཚོ་ནས་ཚོད་ཐིག་པ་ཅིག་དང་གཏན་འཁེལ་ཅིག་བཟོ་མ་ཐུབ་ན། ཨེ་ནས་ཡང་རང་བས་ཁ་ནས་བས་ཡི་གེ་བས་ས་བཅུ་ལམ་ལྔའི་བས་ལམ་མཐོན་པོའི་སྐོར་ལ་བས་བརྒྱ་བཤད་སྟོང་བཤད་བྱས་པ་ཡིན་ན་ཡང་ངོ་ཐོག་སྒང་ལ་ཐུག་དུས་ཨེ་ནས་སྐྱེ་བ་ཕྱི་མ་འདི་རང་བས་བས་དབུགས་རིང་རང་བཏང་བར་བྱུང་བ་ཡིན་ཕྱིན་ཡག་པོ་མེད་པ་རེད། འོ་དེ་འདྲ་ཡིན་པ་ཡིན་དུས།

བདག་ལ་དད་བསྟོད་པའི་ཚུལ་གྱིས་ནི་ལམ་ཉམས་སུ་ལེན་པ་ལ་ཡང་ནི་ཉམས་ལེན་གྱི་གནད་ཤེས་དགོས་ཤེས་པ་ལ་ཡང་ཐོས་དགོས་ནི་ཐོས་པའི་ཆོས་དེ་ཡང་ནི་འོག་པའི་བ་སོགས་རིགས་པའི་གཞུང་མ་ནོར་བ་ཅིག་དང་ནི་ཉན་བ་སོགས་ཐོས་དགོས་པ་ཡིན་དུས་ཙ་ན་སྐབས་སུ་བབ་པ་ནི་སྤྱོད་འཇུག་གི་ད་གཞུང་འདི་ནི་བཤད་ལུང་མདོར་བསྡུས་ཙམ་འབུལ་བ་ལ།

མལ་སྟན་ལ་སོགས་པ་བབ་ཅོལ་དུ། བས་སྒྲ་ཆེན་པོ་དང་བཅས་པར་མི་དོར་རོ། དེ་བཞིན་དུ་སྒོ་ཡང་དྲག་ཏུ་བརྡུངས་ནས་མི་དབྱེ་སྟེ། དུས་རྟག་ཏུ། གཅོམ་བསྐྱུངས་ཟེར་ན་ང་རྒྱལ་བཅག་པའི་དོན་ཡིན་པ་རེད་ད། དེ་དང་ཅིག་གཅོམ་དང་བཅས་པར་མི་བྱའོ་ཟེར་ན་གཅོམ་འདི་ཕལ་ཆེར་ཆོས་ཀྱི་བ་ཡིན་ན། ཡིན་ན་ཡང་ག་འོ་གཅོམ། གཅོམ་དང་བཅས་པར་ཟེར་ཏེ་ས་བདག་པ་དེ་བཅོམ་པར་བྱའོ། ད་གཅོམ་བསྐྱུངས་ཟེར་ལབ་ཚེ་གང་དྲག་ང་རྒྱལ་བཅག་པའི་དོན་ཡིན་པ་རེད་ད་དེ་འདྲ་འདྲ་བོའི་ང་རྒྱལ་བཅག་པའི་དོན་དུ་འདིར་ཆུང་ངུའི་དོན་ཡིན། དང་རྟག་ཏུ་དང་དང་ཅིག་བས་ཉམ་ཆུང་འགྲོ་ཟེར་ནི་མི་འདུག་ཅིག་གང་དྲག་བས་ཞི་དུལ་གྱི་ཉམ་ཆུང་གི་ད་རྣམ་འགྱུར་དེ་བསྟན་དགོས་ཀྱི་ཡོད་རེད། རྟག་ཏུ་གཅོམ་བསྐྱུངས་དགའ་བར་བྱ། དེ་དགོས་པའི་རྒྱུ་མཚན་ལ་ཡང་ཆུ་སྐྱར་བྱི་ལ་ཆོམ་རྐུན་དག་སྒྲ་མེད་འཇབ་ཅིང་འགྲོ་བ་ཡིས་མངོན་པར་འདོད་པའི་དོན་སྒྲུབ་པ་ཐུབ་པས་རྟག་ཏུ།

འདི་འདྲའི་བཤད་ནི་བས་ཁོ་པར་ཁྱད་གསོད་འདི་མི་བྱེད་པར་རང་ལ་ཕན་པ་ཅིག་མ་བཅོལ་བར་ཡང་ཨེ་ནི་སྨྲ་བ་ཅིག་བྱུང་བ་ཡིན་ན་དེ་དང་དུ་བླངས་ནས་གུས་པས་སྤྱི་བོར་བླང་བར་གྱིས་ཏེ། ལེགས་པའི་ཆ་གཞན་ལས་བླངས་ཏེ་ཨེ་ནི་རྟག་དུས་རྟག་ཏུ་ཨེ་ནི་སེམས་ཅན་ཀུན་གྱི་སློབ་མར་འགྱུར་བ་ཞིག་བྱ་དགོས་པ་རེད་གསུངས། ཡང་དོན་དང་ལྡན་པ་ལེགས་པར་སྨྲས་པ་གང་བྱུང་བ་ཡིན་ན་ཡང་དེ་ཐམས་ཅད་ལ་དགེ་བར་གསུངས་ཞེས་ཨེ་ནི་བརྗོད་པར་བྱ་དགོས་པ་རེད། དེ་བཞིན་དུ་གང་ཟག་གཞན་ཅིག་ད་ཕྱག་འཚལ་བ་དང་གང་འདུལ་གྱི་གཞོགས་བྱེད་ཡང་འདྲ་བོ་གཅིག་གིས་དེ་འདྲ་གིས་ནི་ད་ཅིག་བསོད་ནམས་བསོད་ནམས་ཀྱི་བས་ལས་བཟང་པོ་བྱེད་པ་མཐོང་བར་གྱུར་ན། དགག་བྱ་གཞན་མེད་ན་ཁོ་རང་མདུན་ཁོ་རང་དང། ཁོ་རང་མདུན་དེ་གར་བསྟོད་ར་བཏང་ནས་ཨ། ཡག་པོ་ཞེ་དྲག་རེད་བསྟོད་པས་ཕ་རོལ་པོ་ལེགས་པར་དགའ་བ་བསྐྱེད་དགོས་པ་རེད།

ང་རང་ཚོ་དང་གཅིག་པའི་མི་གཅིག་གིས་གཅིག་ལ་ཡར་བསྟོད་ར་བཏང་ན། ཨཱནི། ལམ་སང་ལ་ཡར། འོ་དེ་རེད་ད་རེད་དེ་ཟེར་ནས་ཡང་ང་ཚོ་རིང་བཞིན་བསྟོད་བསྟོད་བྱེད་ཀྱི་རེད་པ་ད་དེ་འདྲས་མ་བྱེད་གསུང་གི་ཡོད་རེད། ང་རང་ཚོ་མང་ཆེ་གིས་དེ་ཡོང་གི་འདུག་ག་ཨཱནི་ལྷག་དོན་ནད་མ་འཁྱག་རུ་བྱུང་བ་ཡིན་ན། ཨ་ད་ཁྱོད་རང་མ་ཤེས་པ་རེད་མ་གཏོགས་ཟེར་ནས་ཨཱནི་དེའི་སྒང་ལ་ཡར་བས་ཅིག་ར་རུ་ཤར་ལོག་ཡ་ཡོང་ར་བ། འོ་དེ་འདྲས་མ་བྱེད་གསུང་གི་ཡོད་རེད་ཡོན་ཏན་བརྗོད་ན་རྗེས་སུ་བརྗོད། རེད་པ། ཨཱནི། གལ་ཏེ་གཞན་ཞིག་གིས་རང་གི་ཡོན་ཏན། ཨ་ནི། སོ་སོ་རང་ཉིད་ཀྱི་ཡོན་ཏན་གང་ཟག་གཞན་ཞིག་གིས་བརྗོད་པ་བྱུང་ན། ཨ་ནི། འོ་ད་ཁོས་ང་ལ་བལྟ་ཁོས་ང་ལ་བལྟ་གཞན་དག་ཅིག་གིས་པས་ང་ལ་ཡར་བསྟོད་ར་བཏང་མཁན་ཞིག་བྱུང་ན། ཨོ་ལམ་སང་པས་སོ་སོ་འཕུར་རབ་ཏུ་ཡར་ལྡིང་བྱས་པས་ཨོ་ཅིག་གི་རོ་ཅིག་མདོག་མདོག་རབ་ཏུ་འདྲེས་བྱས་ནས་ཨ་ནི་ང་རྒྱལ་བྱེད་རྒྱུ་ཡོད་མ་རེད། ང་རྒྱལ་བྱེད་རྒྱུའི་ཚབ་ལ་ཨོ་ད་ཁོང་གིས་ཕ་རོལ་པོ་བསྟོད་ར་བཏང་མཁན་དེ་ཡོན་ཏན་ལ་ཡོན་ཏན་དུ་ཤེས་པ་དེ་ཡག་པོ་རེད་བསམ་ནས་དྲན་དགོས་པ་རེད། སྔོན་མ་ང་ཆུང་ཆུང་སྒང་ལ་ཡར་མཁན་པོ་དམ་པ་ང་ཡར་ཡིག་སློབ་གནང་མཁན་དེ་གིས་གསུང་གི་ལོ་དག་སྒྲུབ་རུ་གྱི་རེད་བླ་མ་ཞིག་གི་བཀའ་ཆོས་གནང་གི་ཡོད་རེད་བཀའ་ཆོས་གནང་པའི་ཁ་ཐུག་གི་ཡང་ཨ་ནི་ཨ་ནི་གྲྭ་པ་ལ་ཡང་ཨ་ནི་མགོ་ཏོག་སྒ་ཐོ་བོ་རུ་ཞིག་བྱས་ཨ་ནི་རྒྱ་ཆུང་ཆུང་རུ་ཞིག་བྱས་ཨ་ནི་སྐད་ཕ་བོ་པོ་ཡི་དྭགས་སྐད་སོགས་ལ་མེད་པ་བྱས་བྱས་སྐད་བོ་བོ་རུ་ཞིག་བྱས་པ་ཡིན་ན་དེ་གྲྭ་པའི་རྒྱན་རེད།

རང་གི་ཡོན་ཏན་བརྗོད་ན་དེ་ཡོན་ཏན་ཡིན་པར་ཤེས་པར་བྱ་གསུངས་བ་ནང་བཞིན་གྱི་མིས་ཡོན་ཏན་རུ་བརྗོད་སོང་ན་ཨོ་ད་ཅིག་རེད་བསམ་ནས་ང་ག་རུ་ཡིན་བསམ་པ་དེ་འདྲའི་རྩ་བ་ནས་བྱེད་རྒྱུ་ཡོད་མ་རེད། ཨོ་ད་ཕ་རོལ་པོའི་ངོ་ནས་ཡོན་ཏན་ཡོན་ཏན་དུ་ཤེས་པ་འདི་ཤིན་ཏུ་ཡག་པོ་རེད་བསམ་ནས་ཨ་མདའ་དཔལ་གཞན་གྱི་ཡོན་ཏན་ལ་ཕར་བལྟས་བྱས་འདི་བྱེད་དགོས་རེད་བསམ།

དང་སེམས་ཀྱི་དགའ་བ་ཟེར་བ་དེ་ཨོ་དེ་ནི་ང་རང་ཚོས་བྱེད་ཐབས་ཤིག་གི་ཐོག་ནས་སེམས་ཁོ་རང་གི་སྟེང་ནས་ད་དགའ་ཚོར་རེད་དགའ་པོ་དེ་དགའ་པོ་སྐྱེ་དགའ་པོ་སྐྱེ་ཡག་བྱེད་རྒྱུ་རེད་མ་གཏོགས་སེམས་ཀྱི་དགའ་དགའ་སྐྱིད་རུ་དེ་སེམས་ཁོ་རང་གི་སྟེང་ནས་སྒྲུབ་རྒྱུ་རེད་མ་གཏོགས་ཕྱི་ནས་ཉོ་ཡག་ཅིག་ཡོད་མ་རེད། ཨོ་དེ་འདྲ་ཡིན་པ་ཡིན་དུས་དེ་ལྟ་བུའི་ཚུལ་གྱིས་གཞན་དགའ་བར་བྱས་པའི་ཡོན་ཏན་གྱིས་རང་དགའ་བའི་བདེ་བ་སྤྱད་པར་བྱ་དགོས་རེད། ད་དངོས་གནས་ཡག་པོ་འདུག་བ། གཞན་སུ་གཅིག་ལ་ཡིན་ནའི་བི་གའི་གནོད་པ་དང། གཅིག་བི་གའི་ཅིག་ཕྲག་དོག་འགྲན་སེམས་རུ་མི་བྱེད་པ། སུ་ལ་ཡིན་ནའི་བི་གའི་དང་ག་ཚོར་བསམ་པ་རྣམ་དག་གིས་ཕར་ཕན་སེམས་རྐྱང་རྐྱང་བསྟན། འདུག་ཟེར་བྱས་པ་ཡིན་ན་མི་ལ་ཕན་སེམས་བསྟན་ནས་མི་ཚོས་དགའ་བོ་རུ་ཆགས་ཡོང་དུས། ཤུགས་མ་ཐུག་གིས་ནི་དེའི་ཐོག་ནས་སོ་སོའི་ཅིག་ཡིད་ཚིམ་པར་བྱེད། སོ་སོའི་མི་ཚེ་དོན་དང་ལྡན་པར་བྱུང་སོང་བསམ་པར་བྱེད། གང་ཡིན་ནའི་བི་གའི་ངས་དགྲ་བཟོས་ཤེས་པ་ཞིག་དང་ངས་བི་གའི་རྙོག་དྲ་བཟོས་ཤེས་པ་ཞིག་མེད་བསམ་པའི་སོ་སོ་བློ་བདེ་བོ་ཅིག་ཡོང་ཐུབ་ཀྱི་རེད་པ། མི་ལ་ཡ་གཅིག་དགྲ་བཟོས་མི་ལ་ཡ་གཅིག་ཕི་གེ་སྙན་རུ་བཀོད་དེ་འདྲའི་གི་མི་དེ། རྨི་ལམ་ལ་ཡ་གཅིག་སོ་སོ་སོ་སོ་པའི་རྣམ་རྟོག་རུ་གཅིག་དང་གཅིག་སོ་སོ་སོ་སོ་ཕི་གེ་གཡག་རྔ་རུ་ཟད་དེ་ཡ་གཅིག་ཏན་ཏན་ཡོང་དེ་ཡ་རེད་ཤག་ཇི་ཙམ་གྱིས་པའི་ཉིན་མོའི་རིང་ལ་ཡ་གཅིག་གཞན་དགའ་བ་ཡོང་ཡ་གཅིག་དང་གཞན་ལ་ཕན་ཐོགས་ཡོང་ཡ་གཅིག་གི་བསམ་བློ་ཁོ་ར་བཏང་བསྡད་པ་ཡིན་ན་རྨི་ལམ་ཡ་སྐྱིད་པ་ཅིག་ཏན་ཏན་ཡོང་ཐུབ་ཡ་རེད། རེད་བ། འོ་དེ་འདྲ་ཡིན་པ་ཡིན་དུས།

ཡོན་ཏན་གྱིས་རང་དགའ་བས་བདེ་བ་ཐོབ་པ་དེ་སྤྱད་པར་བྱ་དགོས་རེད། ད་དེ་ཁེ་བཟང་རེད། འོ་དེ་འདྲའི་ལྟ་བུའི་དགའ་བ་འདི་ནི་བདག་ལ། ཚེ་འདིར་གོད་ཆག་ཡོང་ཡ་ཞིག་གོད་པ་ཡོང་ཡ་རྩ་བ་ནས་ཡོད་མ་རེད་གོད་པ་ཡོད་པ་མེད་ལ། ཚེ་ཕྱི་མ་རྣམས་སུ་ཡང་དེ་དང་ཡིན། དེ་འདྲའི་གི་རྗེས་སུ་ཡི་རང་བའི་དགའ་བ་བྱེད་ཡ་དེ་ཚེ་ཕྱི་མ་རྣམས་སུ་ཡང་བསོད་ནམས་པའི་བསགས་ཀྱི་ཡོད་པའི་ཆ་ནས་ཚེ་ཕྱི་མ་རྣམས་སུ་ཡང། ཕན་པ་འབའ་ཞིག་སྟེར་མཁན་ཞིག་ཆགས་པ་རེད་ཕ་རོལ་ཏུ་ཡང་བདེ་བ་ཆེ། དེ་ལས་ལྡོག་ནས་གཞན་དགའ་བོ་བྱུང་ན་ཨེ་ནི་སོ་སོ་ཕྲག་དོག་བོ་བྱས་ཨེ་ནི་མ་སྐྱིད་པ་བྱས་དེ་ཡང་དེ་འདྲའི་གི་ཉེས་པས་ཨེ་ནི་སོ་སོ་རང་ཉིད་པའི་འཕྲལ་དུ་པའི་ཡིད་མི་དགའ་བ་ཡིད་མི་དགའ་བ་ཨེ་ནི་ཡིད་མི་དགའ་བ་དེ་བསགས་ཡོང་དུས་ཨེ་ནི་གང་ཟག་སོ་ནི་པའི་སྟོད་ཁ་ན་ཡང་ཡང་པའི་གཉིད་མ་ཁུག་ཡང་ཨེ་ནི་པའི་མིག་ཚ་དེ་ཡང་འགྲོ་བ་དེ་འདྲའི་གི་ལུས་ཀྱི་སྡུག་བསྔལ་ཡོང་གི་ཡོད་རེད། འོ་དེ་ནི་ཚེ་ཕྱི་འཕྲལ་དུ་ཡིན་ན་ཡང་དེ་དག་གཞན་ལ་ཕྲག་དོག་བྱེད་གཞན་ལ་འགྲན་སེམས་བྱེད་པས་ནི་འཕྲལ་དུ་ཡིད་མི་དགའ་བ་དང་ལུས་ལ་ཡ་སྡུག་བསྔལ་ཡོང་དེ་ཡང་ཅིག་ཡོང་གི་ཡོད་རེད་ལ། ཚེ་ཕྱི་མ་ཕ་རོལ་ཏུ་ཡང་ནི་སྡུག་བསྔལ་ཡོང་ཡ་ཅིག་རེད། ཕ་རོལ་ཏུ་ཡང་སྡུག་བསྔལ་ཆེ། ད་དེ་ནས་གཏམ་སྨྲ་བའི་གནས་སྐབས་ལ་སྨྲ་ན་སྙིང་ཐག་པ་སྙིང་ཐག་པ་ནས་བསམ་པ་རྣམ་དག་ག་ད་ག་ག་སོགས་རེད་བོད་སྐད་བསམ་པ་རྣམ་དག་བྱས་ནས། འོ་གཅིག་ཕི་ཀའི་ངོ་ལྐོག་དེ་འདྲའི་སྐད་ཆ་མེད་པ་སྐད་ཆ་རིང་ཐུང་རུ་བསྐྱངས་སྐུ་མཛུ་རུ་དེ་འདྲའི་མེད་པ་བྱས་གཅིག་བསམ་པ་རྣམ་དག་བྱས་ནས་སྨྲ་དགོས་རེད། དེའི་ཐད་ནས་སྨྲ་ན་ཡིད་ཕེབས་པ། ཨེ་ནི། སྐབས་ཀྱི་དང་སྐབས་དང་ཨེ་ནི་སྔ་ཕྱི་འབྲེལ་བ་སྨྲ་དགོས་རེད། ད་ག་ནང་བཞིན་གྱི་ཨེ་ནི། དོན། དོན། གོ་སླ་བ། དོན་གོ་སླ་བའི་དོན་གསལ་བ་དང། ཨེ་ནས་ཕ་རོལ་པོའི་ཡིད་དུ་བབས་པས་ཡིད་དུ་འོང་བ་དང། ཀུན་སློང་ཆགས་པ་དང་ཞེ་སྡང་དང་མ་འདྲེས་པ་ཞེ་སྡང་སྤངས་ཞེ་སྡང་སྤངས་ཏེ། དེ་ལྟ་བུའི་ཉོན་མོངས་ཀྱི་ཀུན་སློང་དང་མ་འདྲེས་པ་དང། དེ་ནས། ངག་གི་ཚིག་འཇམ་ཞིང། ཨེ་ནས་རྒྱས་བསྡུས་དང་སྒྲ་ཆེ་ཆུང་ཡང་རན་པར་སྨྲ་བར་བྱ། དེ་ནས་མིག་གིས་སེམས་ཅན་ལྟ་ན་ཡང་འདི་དག་ཉིད་ལ། ཨེ་ནས། སེམས་ཅན་སུ་དང་སུ་ཞིག་ལ་བལྟ་བའི་གནས་སྐབས་སུ་ཡང། སེམས་ཅན་འདི་དག་ཉིད་ལ་བརྟེན་ནས་བདག་སངས་རྒྱས་ཉིད་དུ་འགྱུར་རོ་ཞེས། དེ་དག་གི་དྲིན་དྲན་ཏེ་གྱ་གྱུ་དང་དྲན་འཕྲུལ་མེད་པར་ཡིད་དྲང་ཞིང་བྱམས་པའི་ཚུལ་གྱིས་དེ་དག་ལ་བལྟ་བར་བྱ། ད་དེ་ནས་བསོད་ནམས་འབྱུང་བའི་རྒྱུ་ཐུན་མོང་མ་ཡིན་པ། ག་འདྲ་ཡོད་རེ་ཟེར་ན། དུས་རྟག་པར་བསམ་པ་མངོན་ཞེན་གྱིས་བསླངས་པའམ། ཡང་ན་མ་ཆགས་པ་ལ་སོགས་པ། མ་ཆགས་པ་ལ་སོགས་པའི་གཉེན་པོ་ཡིས་བསླང་བ་ཉིད། ཞིང་ཡོན་ཏན་ཅན། དཀོན་མཆོག་དང། ད་ག་ནང་བཞིན་གྱིས་ཕན་འདོགས་པའི་ཞིང་ཕ་མ་དང། སྡུག་བསྔལ་ཉམ་ཐག་པ་ཅི་དགེ་སྦྱོང། སྡུག་བསྔལ་བ། དེ་དག་ལ་ཕན་འདོགས་བྱེད་པ། ཕན་འདོགས་བྱེད་པ་འདི་དགེ་བ་ཆེན་པོ། ཡོང་གི་ཡོད་རེད། ང་རང་ང་རང་ཚོ་ཅིག་དང་ཅིག་ཡུལ་གོང་མ་ལ་གུས་བཀུར་མཆོད་པ་མཆོད་པ་རེད། ཨེ་ནི་འོ་ང་རང་ཚོ་ཅིག་ཕ་མ་ལ་ཡང་ཅིག་གུས་བཀུར་བྱེད་ཡ་ཟེར་ཏེ། ཕ་མ་དང་ཅིག་རྒན་རབས་ལ་ཡང་གུས་བཀུར་བྱེད་ཡ་ཟེར་ཏེ་སྤྱིར་བཏང་མིའི་འཁོར་འགྲོ་སྟངས་ཅིག་ཆགས་ཀྱི་ཡོད་ལ་དེ་ཡོད་ན་ཡག་པོ་ཡོད་རེད། དེ་དང་ཅིག་ཕ་མའི་ངོས་ནས་ཡིན་ན་ཡང་ཅིག་བཙན་དབང་བཤད་ནས་བཤད་ན་འགྲིག་གི་མ་རེད་པ། བཙན་དབང་སོགས་རོ་མེད་པ་ཅིག་རྒན་པ་ཚོས་གཞོན་པ་ལ་མ་ཕ་མ་དང་ད་ག་ནས་ཅིག་སྤྱིར་བཏང་རྒན་པས་གཞོན་པ་ལ་བཙན་དབང་བཤད་དེ་ཡ་སོགས་རོ་དེ་འདྲ་བྱས་པས་འགྲིག་གི་ཡོད་མ་རེད།

ཨེ་ནི་རྩ་བ་འམ་དང་བུ་དང་སྤུ་གུས་ཕ་མ་ལ་ཡང་བརྩི་བཀུར་བྱེད་ཡ་ཅིག་དང་གུས་ཞབས་བྱེད་ཡ་ཅིག་དགོས་ཡོད་དེ་ཡོང་བ་ན་ཕ་མའི་ངོས་ནས་སྤུ་གུ་ལ་ཡང་དངོས་གནས་རང་དང་ཅིག་སོ་སོའི་ལུས་ནས་ཆད་པ་རེ་ཡི་རེད་ལ་ཤ་ཚ་རྣམ་དག་དང་བྱམས་བརྩེས་སྐྱོང་བ་དེ་ཁོ་རང་གི་རྟེན་འབྱུང་རེད་བ་ཕར་བྱམས་བརྩེས་བསྐྱངས་པ་དེའི་ཚོད་ཀྱིས་ཚུར་ལ་ཡིན་ན་ཡང་རེ་དང་ཅིག་གུས་བརྩི་དྲིན་ལན་གསབ་ཡ་ཅིག་གོ་ཡོང་གི་ཡོད་རེད་བ།

ཨོ་ད་ང་རང་ཚོ་ཅིག་གི་བོད་པའི་ཅིག་རབ་བྱུང་ཕོ་མོ་ཚོ་ནང་ནས་ཡིན་ནའང་ད་དེ་འདྲས་ཀྱི་ང་ཚོ་རིམ་པས་རིམ་པས་བྱེད་ཐུབ་ཡག་དེ་གསར་པ་དང་བས་རེད་ཤག་ལྷག་པར་ང་རང་ཚོ་མ་འོངས་པ་ལ་ཡག་ཅིག་བོད་ལ་ཡག་ད་ཅིག་རང་དབང་གི་ཉི་མ་རུ་སོན་ནས་དེ་འདྲས་བྱུང་བའི་ཁོ་ཐུག་ལ་ཡག་ཅིག་རབ་བྱུང་ཕོ་མོ་ཚོའི་ནང་ལ་ཨ་ནི་རབ་ལ་དངོས་གནས་ཅིག་ཚེ་དང་སྒྲུབ་པ་མཉམ་པ་བྱས་ནས་ཚེ་དང་ཚེ་དང་སྒྲུབ་པ་མཉམ་པ་བྱས་ནས་དཔེར་ན་བྱ་བྲལ་བྱས་ནས་བསྡད་ཡག་རུ་བྱུང་བ་ཡིན་ན་ད།

ཅིག་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱེད་ཡ། འོ་དེ་འདྲའི་གི་ད་འགན་འཁུར་བླངས་ནས་ད་བྱེད་དེ་ཡ་རིམ་པ་རུ་གཅིག། ད་འོ། དེ་ནས་འོ་རིམ་པ་རུ་གཅིག་གི་ཅིག། ཅིག་སློབ་གྲྭ་ཁག་ནང་ལོགས་ལ། ད་ཡེ་ཤུའི་གྲྭ་པ་དང་ཨ་ནི་ཚོས་བྱས་པ་ནང་བཞིན་བྱས་ནས་སློབ་གྲྭ་ཁག་གི་ནང་ལོགས་ལ་ཡ། ཨེ་ནི་དགེ་རྒན་གི་ལས་འགན་འཁྱེར་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་རེད། ད་འོ། ཨེ་ནི་འོ། ག་ད་ཡེ་ནི་ང་རང་ཚོས་ཅིག། དགོན་པ་གྲྭ་ཚང་གཅིག་གི་ནང་ལོགས་ལ་ཡ་གཅིག་ཨེ་ནི་ལུང་རྟོགས་ཀྱི་གཅིག་ད་གང་ད་ལུང་རྟོགས་ཟེར་ནས་མི་འདུག་དཔེར་ན་སྡེ་སྣོད་གསུམ་ལས་བརྩམས་པའི་ཨེ་ནི་འོ་གནས་ཚུལ་པའི་སློབ་སྦྱོང་ཞེ་དྲག་ཡག་པོ་ཡོད་པ་ཡིན་ན་ཡང་མང་ཚོགས་ཚོ་ལ་ཡ་ཨེ་ནི་ཤེས་ཚད་རུ་དཔེ་དམན་པོ་བྱས་བསྡད་པ་ཡིན་ན་དེ་དང་ཕྱོགས་ཕྱོགས་ག་རྒྱ་ཆེ་ས་ནས་བསྡད་པ་ཡིན་ན་གཅིག་སངས་རྒྱས་ཀྱི་བསྟན་པ་ལ་ཡ་དེ་དང་གཅིག་ཁོ་ག་ལེ་ག་ལེ་ལ་ཁོ་ད་ངས་འདུག་ས་ལ་མི་ཡ་ས་དགོན་པ་གྲྭ་ཚང་གཅིག་གི་ནང་ལོགས་ལ།

འོ་དེ་དང་འབྲེལ་ནས་ཅིག་ཆོས་ཀྱི་གོ་རྟོགས་ལ་ཤུགས་ཆེ་དང་ཉམས་ལེན་བྱེད་ཡག་རེད། སྐྱ་སེར་གཡག་འོག་མང་ཚོགས་སྤྱི་ཡོངས་ལ་ཁོ་བྱུང་བ་ཡིན་ན་ཏན་ཏན་བསྟན་པ་ལ་ཡ་དང་ཅིག་ཕན་རླབས་ཆེ་ཡོང་ཐུབ་ཡག་ད་ཏན་ཏན་རེད། འོ་དེ་འདྲས་སོང་བ་ཡིན་དུས་ཨ་ནི་བསླབ་གྲྭ་ཁག་གི་ནང་ལོགས་ལ་ང་རང་ཚོ་ཅིག་ནང་པ་སངས་རྒྱས་པའི་ཆོས་ཀྱི་རྣམ་བཞག་ཡ་དང་ཅིག་བེད་དང་འགྲེལ་བཤད་རྒྱབ། དེའི་རིང་ཡང་ཅིག་ཆོས་སྤེལ་ཡག་སྐད་ཆ་མཁན་མ་རེད་དེ་ཁོ་རང་དངོས་གནས་ཅིག་ཡིན་པ་ལ་ཡིན་པ་ཁོ་ཡང་དག་པ་དེ་ཕར་འགྲེལ་བཤད་རྒྱབ་ནས་བྱས་ཏེ་ཞེ་དྲག་གལ་ཆེན་པོ་འདུག་ག། དེ་འདྲས་བཤད་དུས་ཅིག་དགོན་པའི་ནང་ལ་ཕ་གི་ཅིག་ཕ་གི་ག་ཚོ་རེད་ལུང་རྟོགས་ཀྱི་བསྟན་པ་ཅིག་ཡོད་བསྡད་པ་དེ་གཅིག་པོ་ལ་ཨེ་ནི་ཚིམ་ནས་མ་བསྡད་པ་དེ་གཅིག་པོ་ལ་མགོ་འཁོར་ནས་མགོ་བརྒྱུད་ནས་མི་སྡོད་པ་ཞིག་བསླབ་གྲྭའི་ནང་ལོགས་ལ་ཨེ་ནི་ནང་པ་སངས་རྒྱས་པའི་ཆོས་ཀྱི་གནད་དེ་ཤེས་བསྡད་དེ་ཞེ་པོ་གལ་ཆེན་པོ་རེད་བ་ད་དེ་འདྲས་ཡིན་པ་ཡིན་དུས་ས་གནས་དེའི་དགེ་རྒན་ལ་གཙོ་བོ་ག་རྩ་བ་མེད་ཁྱིམ་པ་ཕོ་མོས་དགེ་རྒན་ལོས་བྱེད། དགེ་རྒན་བྱས་ཆོག་འདི་ཆོག་དགེ་རྒན་བྱས་པ་ཙམ་དུ་མ་ཟད་ཅིག་ནང་པ་སངས་རྒྱས་པའི་ཆོས་ཀྱི་འགྲེལ་བཤད་རྒྱག་ཡག་ལ་དང་ཅིག་སོ་སོས་རྒྱབ་ཐུབ་པ་ཞིག་ཡོད་པའི་ཞུ་གོ་ག་ཚོ་རེད་སུས་ཡིན་ནའི་ཁོ་རྒྱབ་ཆོག་གི་རེད་མ་གཏོགས་གལ་ཡོད་མ་རེད་དེ་ཡིན་ནའི་ལུས་ལ་ཡ་ཁྱིམ་པའི་རྟགས་སྤངས་ཨེ་ནས་རབ་ཏུ་བྱུང་བའི་རྟགས་ཆ་ལུགས་བཅངས་བསྡད་པ་ཅིག་གི་ཐོག་ནས་ཨེ་ནས་ནང་པའི་ཆོས་ཀྱི་འགྲེལ་བཤད་རྒྱག་མཁན་བྱུང་བ་ཡིན་ན་ཁོ་དེའི་ཚོད་ཀྱི་སྤུ་གུའི་བསམ་བློའི་ནང་ལ་ཡ་ཁྱད་པ་ཅིག་ཡོང་བསྡད་ཡོད་འདུག་ག་ཚ་དེ་འདྲ་ཡིན་པ་ཡིན་དུས་ང་རང་ཚོའི་ཅིག་རབ་བྱུང་ཕོ་མོ་ཚོའི་བསླབ་གྲྭའི་ནང་ལོགས་ལ་ཡ། དེ་ནི་ལས་འགན་འཁྱེར་དགེ་རྒན་གྱི་ལས་འགན་འཁྱེར་ཨོ་དེ་ག་ནང་བཞིན་གྱི་ཞིག་སྨན་ཁང་ནང་ལོགས་ལ་འཕྲོད་བསྟེན་གྱི་འགན་འཁྱེར་ཨེ་ནི་ལྷག་པར་ཅིག་རྒས་གཅོང་དབང་པོ་སྐྱོན་ཅན་ཉམ་ཐག་དེ་གྲས་ལ་ཡ་སོ་སོའི་ཚེ་བློས་བཏང་ནས་དང་ཞབས་འདེགས་ཞུ་ཡ་རུ་དེ་གྲས་དེ་ཡིན་གཅིག་མིན་གཅིག་ང་ཚོ་དགོས་ཡ་རེད་དོ། ད་དེ་འདྲ་ཡིན་པ་ཡིན་དུས་ཚར་ནས་ལག་བསྟར་དེ་སྡུག་བསྔལ་བ་ལ་དགེ་བཤེས་འགྱུར་གྲོགས་ཚོ་དཔེ་ཆ་ནང་དུ་གསུང་གི་ཡོད་པ་ནང་བཞིན་ང་རང་ཚོ་ལག་ལེན་གྱི་ཐོག་ནས་ཕན་ཐོགས་བྱེད་ཐུབ་ན་དཔེ་ཡག་པོ་རེད་བ། གལ་སྲིད་གོང་དུ་ཞུས་པ་ནང་བཞིན་སྡུག་བསྔལ་བ་ལ་དགེ་བཤེས་འགྱུར། ཨ་ནི་གང་ལྟར་སྤྱི་ཡོངས་ཀྱི་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་མི་སྐྱོ་བ་ཚོ་ལ་ཡང་རོགས་བྱ་ཟེར་ན་ཤིན་ཏུ་གལ་ཆེན་པོ་རེད། ང་རང་ཚོ་མི་ཁ་ཤས་དེ་འདྲ་ཡོང་གི་འདུག་བ། ཅིག་ཉམས་རྒྱུ་ཡོད་པ་རུ་ཅིག་དང་ཅིག་ཉམས་དུག་ལོག་ཨོ་སི་ཁ་འདྲ་འདྲ་བྱུང་ན་ཅིག་དེ་དཔེ་ལེགས་པོ་བྱས། ཅིག་མི་སྐྱོ་པོ་ཞིག་ཐུག་པ་ཡིན་ན་ཨ་ནི་ཞིག་དེ་དཔེ་དཔེ་སྐྱུག་བྲོ་རུ་བྱས་བསྡད་སོང་རོགས། ཅིག་དེ་ཅིག་ག་སོག་རུ་ཕ་གི་གཡོལ་བསྡད་སོང་རོགས། དཔེ་མིག་གིས་མཐོང་མ་ཚོ་བྱ་རུ་འདུག་འདྲ་སྟེ། ཁོ། མི། མི་སྤུས་མེད་ཡིན་པའི་རྟགས་རེད། མི་སྡུག་ཅག་ཡིན་པའི་རྟགས་རེད།

མི་དང་མི་ཐུག་ཡག་རེད། ཧ་ལས་ཁ་ཁ་ཡག་མ་རེད། ཕ་རོལ་པོ། ཕྱིའི་རྣམ་འགྱུར་ག་རེ་ཡིན་ནི་མིན་ནི་ནང་ཏག་ཏག་ཉོན་མོངས་དུག་གསུམ་གི་གོང་བུ་ཡིན་པ་ང་ར་ཏི་གཅིག་པ་རེད། བདེ་བ་འདོད་པ་སྡུག་བསྔལ་མི་འདོད་པ་ང་ར་ཏི་གཅིག་པ་རེད་བསམ་པ་དེའི་ཐོག་ནས་སོ་སོའི་ངོས་ནས་ཕར། གཅིག་པའི་ཕྱི་གསལ་ནང་གསལ་བྱས་ཕར་རྣམ་འགྱུར་ཞིག་བསྟན། དྲང་པོ་དྲང་བཞག་བྱས། དེའི་རིམ་པ་གཉིས་པ་དེ་ཕ་ཕྱོགས་དེ་ནས། ཕར་བསམ་པ་ལ་དང་བྱེད་བྱས་པ་དེ་དེ་དང་མཚུངས་པ་ཞིག་ཚུར་ཡོང་ན་ཨེ་ནས་ལམ་སང་སྐད་ཅིག་གཉིས་པ་ནས་དུས་སྐད་ཅིག་གཉིས་པ་ནས་ཕིང་ཤ་ཆགས་ཚར་རེད་སྐོར་འདྲི་འདུག་རེད་བ་སྐད་མི་འདུག་བ། ད་ཡང་རིགས་ཁ་ཤས་ཕར་གཅིག་བཟང་པོ་བྱས་ནས་ཚུར་བཟང་པོ་མ་བྱས་པ་ཞིག་བག་ལུག་ཅིག་འདྲ་པོ་ཡོང་གི་འདུག་བ། ཨེ་ནི་གཞི་ནས་སོ་སོར་གོ་བ་ཡོད་སོ་སོ་རང་དབང་ཡོད་རེད་ད་ཕ་གི་གཟབ་གཟབ་བྱེད་དགོས་འདུག་བ། སྔོན་ལ་དང་པོ་ནས་སོ་སོའི་ངོས་ནས་ཕ་ག་ཚུགས་རེད་པས་ཁོག་པ་རུ་ཆི་ཐང་ལོག་བྱས་ཏེ་ཁོག་པ་རུ་ཆི་ཚང་བ་བསྟན་བཞག་དེ་སོ་སོའི་ངོས་ནས་མ་བསྟན་ན་མིས་ཚུར་བསྟན་འདོད་ཡོད་ནས་བསྟན་ཤིང་མ་བ་སྔོན་ལ་སོ་སོའི་ངོས་ནས་ཕར་བསྟན།

ལས་རྣམས་གཞན་གྱི་རྐྱེན་ལ་ལྟོས་པ་མེད་པར་བདག་གིས་རྟག་ཏུ་བྱ་བ་དགོས་རེད། ལས་རྣམས་ཀུན་ལ་སུ་གང་ལ་ཡང་ལྟོས་པར་བྱ་བ་མ་ཡིན་ནོ། དེ་ནས་སྦྱིན་པའི་ཕ་རོལ་ཏུ་ཕྱིན་པ་ལ་སོགས་སྦྱིན་པའི་ཕ་རོལ་ཏུ་ཕྱིན་པ། ཕ་རོལ་ཏུ་ཕྱིན་པ་དང་ལ་སོགས་པས་བསྡུས་པ་ནི། ཚུལ་ཁྲིམས་ཀྱི་ཕ་རོལ་ཏུ་ཕྱིན་པ་ལ་སོགས་པ་མདོར་ན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་བར་གྱི། ཉམས་ལེན་གྱི་གནས་རྣམས་གོང་ནས་གོང་དུ།

གང་ཟག་དམན་པའི་ཆེད་དུ་ཨེ་ནི་མཆོག་མི་གཏོང། ཨོ་དེ་འདྲ་ཡིན་ནི། རགས་པའི་ཕྱིར་དུ་ཕྲ་མི་གཏོང། ཨོ་སོ་སོ་ཨེ་ནི་གཅིག་པ་སོང་བ་རེད། གང་ལྟར་ཡང་གཙོ་ཆེར་གཞན་གྱི་དོན་དུ་འགྱུར་བ་གཅིག་དགོས་རེད། གཙོ་ཆེར་གཞན་གྱི་དོན་བསམ། དེ་ལྟ་བུའི་དང་ཅིག། གནད་འགག་རིག་པར་བྱས། གནད་འགག་རིག་པར་རིག་བྱས།

གཅིག་གིས་དབུལ་ཕོངས་ཀྱི་སྐྱོ་པོ་དང་ད་མདོར་ན་སྤྲང་པོ་འཛུགས་བྱ་ཆེད། གཅིག་ག་ཚོད་ལྷུ་ཡེ་རེ་ཡིན་ན་སློང་བསྡད་མཁན་གྱི་སློང་མོ་བ་བྱས། དེ་ནས་བརྟུལ་ཞུགས་བྱས་ནི་ཚངས་པར་སྤྱོད་པ། འོ་ཞེས་རབ་ཏུ་བྱུང་བ་ཚངས་པར་སྤྱོད་པ་བྱས་ནི། འོ་དེ་གསུམ། དེ་གསུམ་སྟེ་ད་བརྟུལ་ཞུགས་བརྟུལ་ཞུགས་ལ་གནས་པ་བྱས་ནས་ད་དེ་གསུམ་པོ་དེ་ལ་ཡང་ཨེ་ནི། སོ་སོའི་བཟའ་བའི་ཆ་རུ་ཆ་གཅིག་སྟེ་དེའི་དེ་ལ་ཡང་ཨེ་ནི། ཁ་ཟས་འབུལ་བའི་སྒོ་ནས་ཨ་ནི། འབུལ་དགོས་རེད་ཟེར་བ། དེ་ནས། ཆ་བཞི་པ་དེ། རན་པ་ཙམ་དུ་རང་གི་ལྟོ་བར་རན་པ་ཙམ་དུ་ཨ་ནི། བཟའ་བར་བྱ་སྟེ། མདོར་ན་སྤྱི་བཏང་ཡིན་ན་སོ་སོའི་དེ་ལྟོ་ཆས་ནས་ཅིག་ཟས་ཀྱི་ཕུད་ནས་ཅིག་དཀོན་མཆོག་མཆོད་ཡ་རེད། ཅིག་ད་ག་ནང་བཞིན་གྱི་ཨ་ནི། རང་ཅིག་ཉམ་ཐག་པ་དེ་འདྲ་ལ་ངན་སློང་ལ་སྦྱིན་པ་གཏོང་ཡ་རེད། ཨོ་ཨ་ནི། ལ། ཨེ་ད་ག་ནང་བཞིན་གྱི་ཅིག་འབྱུང་པོ་དང་ཡི་དྭགས་དེ་འདྲས་ལ་ཡ། ཨེ་ནས་ཅིག་བསྔོ་ཡ་དང། ཨོ་དེ་ཚོ་ཆ་བགོ་ཡ་དང། ཨེ་ནས། དེའི་ཆ་གཅིག་དེ་ཨེ་ནས་སོ་སོའི་ལོངས་སྤྱད་པའོ་རེ་སོགས་ཡིན་པ་རེད། དེ་ནས། ད་རབ་ཏུ་བྱུང་བའི་དབང་དུ་བཏང་ནས། དགེ་སློང་གི་དབང་དུ་བཏང་ནས། རང་གི་ཆོས་གོས་གསུམ། མ་གཏོགས་པ་གཞན་ཡོ་བྱད་གང་ཡིན་ནས་ཨེ་ནས། ད་སྐབས་སུ་བབ་པ་བྱུང་ན་སྦྱིན་དགོས་པ་རེད། དམ་པའི་ཆོས་ནི་སྤྱོད་པའི་ལུས། དགོས་པ་ཕྲན་ཚེགས་ཀྱི་ཆེད་དུ་ལུས་ལ་དེ་ལ་གནོད་པར་མི་བྱ་བསྲུང་དགོས། ད་ཡང་གཅིག་འཚོ་བ་རབ་ཏུ་བྱུང་བའི་འཚོ་བ་བསྟེན་སྟངས་འདི་འདོད་པ་བསོད་ཉམས་ཀྱི་མཐའ་ངལ་ཞིང་དུབ་པའི་མཐའ་མཐའ་གཉིས་པོ་དེ་སྤང་དགོས་ཀྱི་བ་རེད། འདོད་པ་བསོད་ཉམས་ཀྱི་མཐའ་ཟེར་བ་ནི་ང་ཚོ་རྒྱས་སྤྲོས་བྱས་བྱས་དེ་དང་ཅིག་པས་ལྟོ་ཆས་མི་ཟ་དགུ་ཟ་དུག་ལོག་མི་གོན་དགུ་གོན་ནས་ཕྱིན་པ་ཡིན་ན་བསོད་ནམས་ཟད་འགྲོ་ཡག་གི་རྐྱེན་དུ་འགྲོ་གི་བ་རེད་བསོད་ནམས་ཉམས་པའི་རྐྱེན་དུ་འགྲོ་གི་ཡོད་པ་ཡིན་དུས་འདོད་པ། དེ་དག་འདོད་པ་ཆེན་པོ་བྱས་ནི། གྲགས་འདོད་ཆེན་པོ་བྱས་ནི། ལྟོ་གོས་ཀྱི་པའི་ག་སོ་རེ། ཚོད་དྲག་ལ་བྱས་པ་ཡིན་ན་དེ་བསོད་ནམས་ཉམས་ཡག་གི་རྐྱེན་དུ་འགྲོ་གི་ཡོད་པ་ཡིན་དུས་འདོད་པ་བསོད་ཉམས་ཀྱི་མཐའ་ཟེར། ད་ཡང་ཅིག་མུ་སྟེགས་པས་གཅེར་བུ་བ་ནང་བཞིན་བྱས་ནི། སྐྲ་འབལ་བ་དང་ལུས་གཅེར་བུར་གནས་པ་དང་ཨེ་ནི་བས་སྨྱུང་བར་གནས་པ་དང། འོ་དེ་འདྲའི་གིས་ནི། དམིགས་བསལ་སོ་སོ་བས་སྡུག་སྦྱོང་གཏོང་བ་དེ་ཨ་འདྲའོ། དང། ལུས་ཀྱི་གདུང་བ་བསྟེན་པ། འབའ་ཞིག་གིས་ནི་ཅིག་ཐར་པ། གྲོལ་བ་ཐོབ་པར་འདོད་ཡ་རེད་དེ་ཚོའི་གྲས་དེ་ཡང། ངལ་ཞིང་དུབ་པའི་མཐའ་ཟེར་ནས་མཐའ་གཅིག་གསུངས་པ་རེད། འོ་དེ་འདྲའི་གྱི་པའི་ངལ་ཞིང་དུབ་པའི་མཐའ་དང་འདོད་པ་བསོད་ཉམས་ཀྱི་མཐའ་གཉིས་ཀ་ལ་ཕར་བསལ་ནས། ཨ་ནི་འཚོ་བ་བསྟེན་དགོས་རེད་ཟེར་ནས་ད་གསུང་གི་ཡོད་པ་ཡིན་དུས། འོ་དེ་ཨ་ནི་རེ་ད་ཅིག། སོ་སོ་སོའི་པའི་ལུས་ལ་ཡལ་བའི། དོན་མེད་ཀྱི་པའི་ལུས་ལ་ཡེ་ནས་པའི་དཀའ་ཐུབ་བསྟེན་ཏེ་དེ་འདྲའི་ཡང་བྱེད་རྒྱུ་ཡང་མ་རེད། ལུས་ཀྱི་ནུས་པ་ཉམས་ན། ཅིག་དགེ་སྦྱོར་རླབས་ཆེན་པོ་བྱེད་ཡག་གི། ཡང་བར་ཆད་བྱེད་ཀྱི་རེད་དེ་འདྲས་སོང་བ་ཡིན་དུས་ཙ་ནས་ཕྲན་ཚེགས་ཆེད་དུ་གནོད་པ་མི་བྱ། དེ་ལྟར་བྱས་ན་སེམས་ཅན་གྱི་བསམ་པ་མྱུར་དུ་རྫོགས་པར་འགྱུར། དེ་ལྟར་བྱས་ན་ལུས་རྟེན་འདིར་བསླབ་པ་གསུམ་རྫོགས་པའི་སྒོ་ནས་སེམས་ཅན་གྱི་བསམ་པ་མྱུར་དུ་རྫོགས་པར་འགྱུར་ཐུབ་རྒྱུ་རེད། ལ། ལྷག་བསམ་དག་པའི་སེམས་ཀྱིས། སེམས་ཀྱིས། ཡིན་པ་འདྲ། ད་ལྷག་བསམ་དག་པའི་སེམས་ཀྱིས། འདི་འདྲའི་གྱི་པའི་སྙིང་རྗེའི་བསམ་པ་མ་དག་གི་བར་དུ། ཨེ་ནི་ལུས་འདི། མོས་པའི་སྒོ་ནས། རེ་དང་ཨེ་ནི་ལུས་ལོངས་སྤྱོད་དགེ་རྩ་དང་བཅས་པ་སེམས་ཅན་ཐམས་ཅད་ལ་གཏང་དགོས་པ་རེད་དེ་སྦྱོར་བས་དངོས་སུ། རེ་ཤིག་གི་བར་ལ་གཏང་བར་མི་བྱ་སྟེ།

ཞི་བ་ལྷས་དེ་གསུངས་དུས་ཁོ་རང་དགེ་སློང་བྱས་མི་དགེ་སློང་གི་ད། རང་གཅིག་ཉམས་ལེན་པ་གཅིག་གཙོ་བོའི་དབང་དུ་བྱས་ནས་གཙོ་ཆེ་བའི་དབང་དུ་བྱས་ནས་དང་དེའི་དབང་དུ་བྱས་ནས་གསུངས་པ་ཡིན་པ་རེད་ད། ང་རང་ཚོ་དེའི་ནང་བཤད་ཡོང་དུས། རང་གཅིག་མི་བརྒྱ་ཕྲག་སྟོང་ཕྲག་མང་པོའི་ནང་ལ་བཤད་ཡོང་དུས་ཨེ་ནི་གང་ལྟར་གཅིག་ཕོ་མོ་མཇལ་ལོ་ལ་སྦྱར་ནས་བཤད་རྒྱུ་རེད་མ་གཏོགས། རང། དགེ་སློང་གཅིག་པོའི་དབང་དུ་བྱས་ནས་བཤད་ཞེས་པ་དེ་འདྲས་མ་སོང་ཨ། དམན་དང་མཆོག་གི་ཆོས་རྣམས་ལ་མཚུངས་པར་གུས་པས་ཀུན་ཏུ་སྤྱད། ཐེག་པ་ཆེ་ཆུང་གི་ཆོས་ལྟ་བུ།

ཨེ་རང་མི་རང་དང་རེ་དང་ཅིག་རྫོགས་ཆེན་ཉམས་ལེན་བྱེད་མཁན་ཡིན། ཨེ་རང་རྫོགས་ཆེན་སྐོར་ལ་ཡང་ཅིག་ཉམས་ལེན་བྱེད་སྟངས་སྐོར་འདི་ཅིག་ང་སྐད་ཆ་དྲིས་སོང། དེ་དུས་ངས་ཤེས་ཀྱི་ཡོད་མ་རེད་རྫོགས་ཆེན་སྐོར་ལ་ཡང། ཨེ་དེ་དུས་ཨེ་རང་ཁོ་རང་ལ་ཡང་ད་འདི་ངས་མི་ཤེས་དང་འདི་ངས་མི་ཤེས་ཨེ་ནི་ཁུ་ནུ་བླ་མ་རིན་པོ་ཆེ་བཞུགས་ཡོད་རེད་ཨེ་ཁུ་ནུ་བླ་མ་རིན་པོ་ཆེ་མདུན་ལ་ཡང་ཁྱེད་རང་བཀའ་འདྲི་ཞུས་ཆེད་ཨེ་ནི་ཉམས་ལེན་གྱི་གནད་དོགས་ཅིག་ཞུས་ན་ཡག་གི་རེད་བསམ་ནས་ཁོང་ཐུགས་སུ་ལབ་རྒྱུ་ལབ་རྒྱུ་བྱུང། རྩ་བ་ནི་བསམ་བློ་ཁོག་ཟ་སྟེ། ད་མི་ཆོས་པ་ནི་རྣམ་དག་ཞིབ་ཕྲ་རེ་བཞག།

བྱང་ཆུབ་སེམས་དཔའི་ལམ་ཉམས་ལེན་བྱེད་ཡ་རེད་མ་གཏོགས་ཉན་ཐོས་ཀྱི་ལམ་དང་རང་སངས་རྒྱས་ཀྱི་ལམ་དང་ཉམས་ལེན་བྱེད་ཀྱི་ཡོད་མ་རེད་དེ། ཡིན་ནའི་གཞན་རྗེས་སུ་སེམས་ཅན་ཐམས་ཅད་དེ་དག་ལ་སེམས་བསྐྱེད་པ་ཡིན་དུས་གཞན་རྗེས་སུ་འཛིན་ཡ་དེ་དག་ལ་ཡ་དེ་ཐམས་ཅད་ལ་ཤེས་དགོས་ཀྱི་ཡོད་རེད། ཤེས་པ་དེ་ཡང་ཚིག་ཚིག་རྐྱང་ཙམ་མ་ཡིན་པར་རང་ཅིག། ཤེས་བསྐྱེད་རྫོགས་གསུམ་གསུངས་པ་ནི་ཅིག་བྱས་ནས་འོ་དེ་ནི་འདི་པོ་ད་སོང་བ་ཡིན་དུས་ཁོ་དངོས་གནས་རང་རེད་ད་དེ་གནད་འགག་ཆེན་པོ་འདུག་བསམ་དྲན་སོང། ཨང། བསྟན་པ་སྤྱིའི་དབང་དུ་བྱས་པ་ཡིན་ན་ཡང་ཆོས་ལ་བརྟེན་པའི། སྡིག་པ་གསོག་ཡ་དེ་དཔེ་ཚབས་ཀྱི་ཁ་གསོག་ཚབས་ཆེན་པོ་དང་བློ་ཕམ་པོ་རེད།

ཚེ་དེ་འདྲའི་གི་ནི་ཁོ་བག་ཆགས་རོ་གཅིག་གི་དེ་འདྲའི་གི་ཐག་ནས་ཨེ་ནི་བོད་གི་ཅིག་ས་དགེ་བཀའ་རྙིང་གི་ཆོས་བརྒྱུད་མི་མཐུན་པ་དེའི་དེའི་བ་ད་དེ་ནང་བཞིན་བྱས་ནས་དཔེ་འགལ་བ་བཞི་པོ་ཞིག་ཡོད་བ་རོ་གཅིག་ལས་ཨེ་ནི་མཐོང་དེ་ངས་དེ་འདྲའི་ཡོང་དེ་གི་ཚེ་དེ་དག་ཅིག་རྒྱལ་བའི་བསྟན་པ་ཨོ་དེ་ཐམས་ཅད་ལོ་མི་སྟོན་པ་བཀའ་དྲིན་ཅན་གཅིག་གི་ད་རྗེས་འབྲང་གཅིག་གྱུར་རེད་གང་ལྟར་ལམ་གྱི་གནས་གནད་འགག་བབས་ས་ཚང་མ་གཅིག་པ་རེད་ཟེར་ནས་དེ་འདྲའི་རུ་བཤད་བྱས་ས་ཨེ་ནི་དེ་གྲུབ་མཐའ་རིས་མེད་གི་གནས་ཚུལ་ཞིག་ས་དགེ་བཀའ་རྙིང་རིས་སུ་མ་ཆད་པ་ཤེས་ཐུབ་ན་ཡག་པོ་རེད།

ཨ་དེ་འདྲ་ཡིན་པ་ཡིན་དུས་ཨ་འདྲ་དེ་གསུངས་ནང་བཞིན་བྱས། ཨོ་ད། འགྲོ་ལ་ཕན་པར་བྱེད་རྣམས་ལམ་ཤེས་ཉིད་ཀྱིས་འཇིག་རྟེན་དོན་སྒྲུབ་མཛད་པ་གང་ཟེར་དེ་ཨ་དེ་ཁུངས་ལ་བཅོལ་ནས། ས་དགེ་བཀའ་རྙིང་རིས་སུ་མ་ཆད་པའི་ཅིག་རྒྱལ་བའི་བསྟན་པ་ལ་ཡང་དད་པ་དག་སྣང་ཙམ་མ་ཡིན་པར། དེ་དག་ནི་སོ་སོ་རང་ཉིད་ཀྱིས་ཨ་ནི་ཉན་བསམ་སྒོམ་གསུམ་གནང་ནས་རྒྱུས་ཡོད་པ་ཞིག་གིས་གནང་ན་ཅིག་བསྟན་པ་སྤྱི་ལ་ཡང་ཞབས་འདེགས་རླབས་ཆེན་པོ་སྒྲུབ་ཐུབ་ཡག་གི་ཕན་ཐོགས་རྒྱ་ཆེན་པོ་ཡོད་པ་རེད། ད་དེ་ནས་རྒྱ་ཆེན་ཆོས་ཀྱི་སྣོད་གྱུར་པ། སྣོད་དུ་གྱུར་པ་ཡིན་བཞིན་དུ་དམན་པའི་ཆོས་ལ་སྦྱར་བར་མི་བྱ། ཚུལ་ཁྲིམས་སྤྱོད་པ་ཡོངས་སུ་འདོར་བར་མི་བྱ། ཨ་ནི། སྣོད་དུ་ཡོད་བཞིན་དུ། ཆོས་ཟབ་མོའི་སྣོད་དུ་ཡོད་བཞིན་དུ་ཨ་ནི་མདོ་དང། མདོ་བཀླག་པ་ཙམ་དང། ཨ་ནི་ཅིག་སྔགས་བཟླས་པ་ཙམ་གྱིས་ཨ་ནི་འདྲིད་པར་མི་བྱ། བསླུ་བྲིད་འདྲིད་ཟེར་བ།

ཕྱི་རྒྱལ་མི་རུ་ཧ་ཅང་ང་ཡིག་འབྲི་མཁན་རེ་ཁ་ཤས་བྱུང། ཨོ་ཁྱེད་རང་ཚོས་ཁོར་ཡུག་སྲུང་སྐྱོབ་ཅིག་བཤད་གི་ཡོད་རེད། ཁྱེད་རང་ཚོས་ཁོར་ཡུག་སྲུང་སྐྱོབ་ཅིག་བཤད་གི་ཡོད་རེད། ཨ་ནི་ཁྱེད་རང་ཚོ་སྡོད་སའི་མེག་ལོད་གྷན་ཇི་དེ་བཙོག་པོ་ཞེ་པོ་ཅིག་འདུག་སྲིད་རེད་ཟེར་མཁན་རེ་ང་ཁ་ཤས་བྱུང། དེ་ཚོ་ཟེར་ན་དེ་ང་རང་ཚོས་ཨ་ད་ཅིག་ཞག་ད་ཞོག་ལ་བོད་པ་ཁག་ཡོད་མ་རེད། ཁོར་ཡུག་སྲུང་སྐྱོབ་ཟེར་དེ་ཁོ་ང་རང་ཚོ་སོ་སོའི་ལུང་པ་ལུང་པ་རྒྱ་ཆེན་པོ། ད་མི་གྲངས་ཉུང་ཉུང། ཨ་ནི་ཆུ་གཙང་མ་རླུང་གཙང་མ། ས་སྐམ་པོ། སྤྱི་ཡོངས་དེ་འདྲ་བྱེད་པ་ཡིན་དུས་སྤྱིར་རུལ་བར་བྱེད་པའི་ནད་འབུ་ཡོད་དེ་བས་རུལ་བར་བྱེད་པ་ཡིན་ནི་ཁོ་རླུང་གཙང་མ་དང་ས་སྐམ་པོ་དེ་འདྲ་གི་ཆ་ནས་ནམ་སང་ཅིག་ནད་འབུ་ཆེ་བསགས་ཟོར་ཅིག་ཡོང་གི་མེད་པ་རེད། ཨེ་ཆུ་ཞིག་པ་ཡིན་ན་ཆུ་འཐུང་རྒྱུའི་ཆུ་འདི་ནམ་སང་བས་ཕོར་པ་བརྒྱབ་བྱས་ཆུ་བཏུང་ཤོག་རེད་མ་གཏོགས་ཆུ་འདི་འཐུང་དུ་རུང་བ་རེད་ཆུ་འདི་འཐུང་དུ་མི་རུང་བ་རེད་ཟེར་ང་རང་ཚོ་ལུང་པའི་ནང་ལ་བཞག་མེད་པ་རེད། ས་སོ་སོའི་གོམས་གཤིས་དེ་འདྲ་ཞིག་གི་ཐོག་ནས་ཨེ་ནི་དེ་ལས་ཡོང་དུས་ཁོར་ཡུག་སུ་ལབ་དུས་དེ་ཅིག་ཆེད་དུ་གཉེར་ནས་ཆུ་བསྒྲུབ།

དང། གཞི་རྩ་རུ་ཁོ་ནི་ང་རང་ཚོ་བོད་པའི་རང་གཤིས་ལ་ཡང་སེམས་ཅན་ཐམས་ཅད་ཟས་ཀྱི་ཟེར་དུས་དོན་དག་མེད་པའི་དཔེར་ན་ཅིག་ས་བརྐོས་ན་དང་ཅིག་རྩྭ་སྔོན་པོའི་ས་ལ་ཡང་ཅིག་གང་བྱུང་མང་བྱུང་དཔེར་ན་ཅིག་ག་སོགས་རེད་ཅིག་ཤིང་གཅིག་གཏོར་བ་སོགས་ལ་བྱས་པ་ཡིན་ན་ད་དེ་འབུ་མང་པོ་ལ་སྐྱོན་བྱེད་ཀྱི་རེད་བསམ་པ། འབུའི་སྲོག་ལ་ཡང་བརྩེ་བ་ཡོད་པའི་རྒྱུ་མཚན་གྱི་ཐོག་ནས་རང་བཞིན་གྱི་ཕ་གི་དེ་ག་སོགས་རེད་ཕ་གི་སྲུང་སེམས་བྱས་ཅིག་ཡོང་བསྡད་ཀྱི་ཡོད་རེད་བ། ད་འདི་ཕ་རྒྱ་ཆེ་རུ་བཏང་ནས་སྤུས་དག་རུ་བཏང་ནས།

བཤང་གཅིན། ལུད་པ་ལ་སོགས་པའང། ལོངས་སྤྱོད་པའི་ཆུ་དང། སྤང་གི་ཐང་དེ་འདྲས་ལ་དོར་བར་མི་བྱ། དོར་བ་ནི་ཤིན་ཏུ་སྨད་པ་ཡིན། ཟས་ཀྱིས་ཁ་བཀང་བ་དང། ཟས་ཟ་བའི་གནས་སྐབས་ལ་བས། ང་ཚོ་རྒྱ་མི་ཚོས་ཁ་ལག་ཟ་དུས་བས་ཅག་ཅག་ཅག་ཅག་ཟས་བསྡད་འདུག་བ། ཅེས་དེ་ཅི་ལྟར་ཡང་དེ་ནས་སུ་ཁ་བཙུམ་ནས།

རྣམ་པར་ཆགས་ཀྱི་ཡོད་ས་རེད་ཟེར་གསུངས་འདུག་ལག་པ་མཉམ་པར་མི་མཉེའོ། ལག་པའམ་དཔུང་པ་མཉམ་པར་མི་མཉེའོ། བཞོན་པ། བཞོན་པ་དང། རྟ་དང་ཨེ་ནི་མོ་ཏྲ་དང། འོ་དེ་འདྲས་ཀྱི་པའི་ད་བཞོན་པའི་རིགས་རེད། ད་ག་ནང་བཞིན་གྱི་ཨེ་ནི་ཁང་པའི་ནང་ལ་ཡ། མལ་སྟན། ཨེ་ནི། ཁྱིམ་གྱི་གནས་དག་ཏུ། ནི་ད་ཁྱིམ་པ་ཡིན་ན་ཡང་བུད་མེད་གཞན་དང་གཅིག་པར་མི་བྱ། ད་ཡང་བུད་མེད་ཅིག་ལ་མཚོན་ནས་བཤད་པ་ཡིན་ན། དང་ཆེས་ཁྱིམ་པ་ཡིན་ན་ཡང་ཡང་པའི་སྐྱེས་པ་གཞན་དང་ནི་ཡང་ཁོ་བོས་གཅིག་པར་མི་བྱ་ཟེར་རོ། འོ་དེ་འདྲ་ཞིག་བྱ། མདོར་ན་འཇིག་རྟེན་མ་དད་གྱུར་པ་ཀུན་མཐོང་དང་དྲིས་ཏེ་སྤང་བར་བྱ། ཡུལ་དུས་དེ་དང་དེ་ལ་ཡང་ཅིག་མ་མཛེས་པར་མཐོང་དེ་ཡང་འདྲའོ། འོ་དེ་ཚོའི་གྲས་དེ་ཡིན་ན་ཤེས་པར་བྱས་ནས་ནི་སྤང་དགོས་པ་རེད་གསུངས་སོ། སོར་མོས་བརྡ་ནི་མི་བྱ་སྟེ་སོར་མོ་པས་མཛུ་གུ་བཙུགས་ལ་མཛུ་གུ་གཅིག་གིས་དེ་འདྲ་ཅིག་སོར་མོས་པས་ཁྱོད་རང་ཟེར་ལབ་པ་ཡིན་ན་མ་གུས་པའི་རྣམ་འགྱུར་འདུག་པ། ཁྱོད་རང་ཟེར་ལབ་པ་ཡིན་ན་གུས་པའི་རྣམ་པར་འདུག་པ། འོ་དེ་འདྲ་ཡིན་པ་ཡིན་དུས་ད་ནི་མཛུ་གུས་བཙུགས་བྱས་ནས་མི་བྱ་གསུངས་ཀྱི། སོར་མོས་བརྡ་ནི་མི་བྱ་སྟེ་སོར་མོ་རེ་རེས་བརྡ་ནི་མི་བྱ་སྟེ་གུས་དང་བཅས་པས་དེ་འདྲ་ཅིག་སོར་མོ་ཚང་བ་ལ་རུ་རུ་བྱས་ནས་གུས་དང་བཅས་པས། གཡས་པ་ཡི་ལག་པ་དག་ནི་ཀུན་གྱིས་ཀྱང། ལམ་ཡང་དེ་ལྟར་བསྟན་པར་བྱ། ཨ་ནི་ཕར་ཚུར་བསྐྱོད་པའི་གནས་སྐབས་ལ།

འདོད་པའི་ཕྱོགས་སུ་མགོ་བསྟན་ནས་ཉལ་བར་བྱ། ཤེས་བཞིན་མྱུར་དུ་ལྡང་སེམས་ལ། དགེ་བ་དྲན་པའི་དགེ་བ་དྲན་པ་དང། དེ་ག་ནང་བཞིན་གྱི་ཕ་གི་ད་རེད་དགེ་བ་དྲན་པའི་ཤེས་བཞིན་བཟང་པོ་དང། ཅི་ད་དགེ་བ་དྲན་པའི་བློ་དང་དེ་ག་ནང་བཞིན་གྱི་སང་དཔེ་སྔ་པོ་ནས་ཡར་ལྡང་གི་ཡིན་བསམ་པས་གཉིད་ལས་ལྡང་གི་ཡིན་བསམ་པས་འཕེན་པ་དང་བཅས་ཏེ་ཐོག་མ་ཉིད་དུ་ངེས་པར་སྦྱར་དགོས་རེད། འཕེན་པའི་དབང་ལས་ཨ་ནི་ཞོགས་ཀའི་གཉིད་སད་ལ་ཁྱད་པར་ཡོང་གི་འདུག་ག། འོ་ད་དོན་བསྡུ་ན། བྱང་ཆུབ་སེམས་དཔའི་སྤྱོད་པ་དག་ཚད་མེད་པར་ནི་གསུངས་པ་ལས། སེམས་སྦྱོང་བ་ཡི། འོ་ད་བྱང་ཆུབ་སེམས་དཔའི་ཅིག་བསླབ་བྱ་དཔེ་མང་པོ་ཅིག་ཡོད་པའི་ནང་ལོགས་ནས་དང་པོ་ཁོ་ནར་གལ་ཆེ་ཤོས་དེ་སེམས་སྦྱོང་བ་ཡི་སྤྱོད་པ་དེ་གཙོ་ཆེ་བ་ཡིན་པས། ངེས་པར་དེ་སྲིད་སྤྱད་པར་བྱ།

འོ་འདི་གོ་དགོས་རེད་གསུངས། བྱང་ཆུབ་སེམས་དཔའི་སྤྱོད་པ་དག་ཚད་མེད་པར་ནི་གསུངས་པ་ལས་སེམས་སྦྱོང་བ་ཡི་སྤྱོད་པ་ནི་ངེས་པར་དང་པོར་སྤྱད་པར་བྱ་ཟེར། འོ་དེ་ཡིན་པ་རེད། དེ་ནས། ཉིན་དང་མཚན་མོ་ལན་གསུམ་དུ་ཉིན་གསུམ་མཚན་ལན་གསུམ་བྱས་ནས། མདོར་ན་བས་ལན་དྲུག་བྱས་ནས་ཕུང་པོ་གསུམ་པ་བྱས་ནས་བཤགས་པ་ཡི་རང་བསྔོ་བ། འོ་དེ་ནས་དྲིས་པས་ད་ཕུང་པོ་གསུམ་པ་ཅན་གྱི་མདོ་མདོར་ན་ང་རང་ཚོས་འདི། ལྟུང་བཤགས་ལ་ཟེར་དེ་འདི་ཡིན་པ་རེད་ལྟུང་བཤགས་འོ་དེ་འདོན་པར་བྱ་ཞིང། རྒྱལ་བ་ལ་དད་པ་དང་བྱང་ཆུབ་སེམས་དཔའ་ལ་བརྟེན་ནས་ལྟུང་བའི་ལྷག་མ་དེས་ཞི་བར་བྱ། རང་ངམ་གཞན་གྱི་དོན་གྱི་དབང་ཡང་རུང་གནས་སྐབས་གང་དུ་སྒོ་གསུམ་གྱི་བྱ་བ་ཅི་དང་ཅི་སྤྱོད་ཀྱང་རྒྱལ་བས་བསླབ་པར་གསུངས་པ་གང་ཡིན་པའི་བྱ་བའི་གནས་སྐབས་དེ་ལ་འབད་དེ་བསླབ་པར་བྱ། རྒྱལ་སྲས་རྣམས་ཀྱིས་མི་བསླབ་པའི་ཤེས་བྱ་དེ་ནི་གང་ཡང་ཡོད་པ་མིན་ཏེ་དེ་ལྟར་གནས་པའི་མཁས་པ་ལ། བསོད་ནམས་མི་འགྱུར་བ་གང་ཡང་མེད། དེ་ལྟ་བུའི་ཚུལ་ལ་གནས་པའི་མཁས་པ་ལ་སྒྲོ་འདོགས་མ་ཆོད་པ་མིན། ཐམས་ཅད་རང་སྒོ་གསུམ་གྱི་དཔལ། རང་གཞན་སྒོ་གསུམ་གྱི་དཔལ། བསྡུ་བ་པའི་ཅི་བྱེད་པ་དེ་ཐམས་ཅད་ལོག། གཞན་དོན་དུ་འགྱུར་བ་དང། ཀུན་སློང་དང་དེ་འབྲེལ་གྱི་འབྲེལ་བས། གང་དག་པའི་དགེ་བ་རླབས་ཆེན་པོ་འགྱུར་དེ་ཡང་ཞིག་ཡོང་གི་ཡོད་པ་ཡིན་དུས། མཁས་པ་ལ་སྒོ་གསུམ་གྱི་བྱ་བ་ཅི་དང་ཅི་བྱེད་པ་ཐམས་ཅད་བསོད་ནམས་མི་འགྱུར་བ། གང་ཡང་མེད་པ་ཡིན། དངོས་སམ་ཡང་ན་བརྒྱུད་ཀྱང་རུང་སེམས་ཅན་དོན་ལས་གཞན་མི་སྤྱད། སེམས་ཅན་ཁོ་ནའི་དོན་གྱི་ཕྱིར། ཐམས་ཅད་བྱང་ཆུབ་ཐོབ་པའི་ཕྱིར་དུ་བསྔོ་བར་བྱའོ། རྟག་པར་དགེ་བའི་བཤེས་ད་དེ་ལྟ་བུ་ཡོང་བ་ཡང་ཨ་ནི་མཚན་ལྡན་གྱི་དགེ་བའི་བཤེས་གཉེན་གྱི་ནི་རང་བཤེས་གཉེན་ལ་བརྟེན་ནས་ནི་ཡོང་དགོས་པ་ཡིན་དུས་དེ་དག་དགེ་བའི་བློ་མ་སྐྱེས་པ་སྐྱེ་དགེ་བ་མ་ཤེས་པ་ཤེས་པ་དེ་སྐྱེ་ཤེས་པའི་སྒོ་ནས་ཉམས་སུ་བླངས་ཏེ། མ་སྐྱེས་པ་བསྐྱེད་སྐྱེས་པ་དེ་ཨེ་ནི་བསྲུངས་ནས་དེ་དང་ཅིག་འགལ་རྐྱེན་གྱི་དབང་དུ་མི་གཏོང་བར་གོང་ནས་གོང་དུ་འཕེལ་བའི་ཐབས་ལ་བསླབ། ཨེ་ནི། དེ་དག་གིས་ནི་སྤེལ་བ་དེས་པའི་གོམས་པ་མཐའ་མེད་དུ་དག་པའི་དཔེ་ཡང་དེ་འདྲ་ཞིག་ཡོང་བ་ལ་ཡང་ཉམས་མྱོང་ཅན་གྱི་བླ་མས་ཨེ་ནི་གྲོགས་བྱས་བླ་མས་ལམ་སྟོན། འོ་དེ་འདྲ་ཞིག་གི་ཐོག་ནས་འགྲོ་དགོས་པ་ཡིན་དུས་ཨེ་ནི་བཤེས་གཉེན་བསྟེན་པ་དེ་གལ་ཆེན་པོ་རེད། དེ་ཡང་ཨེ་ནི། རྟག་པར་དགེ་བའི་བཤེས་གཉེན་ནི། ཨེ་ནི།

དེ་འདྲ་ཞིག་དགོས་ཀྱི་རེད། མདོར་ན་མཁས་པའི་ཡོན་ཏན་བཙུན་པའི་ཡོན་ཏན་བཟང་པོའི་ཡོན་ཏན། འོ་དེ་དང་ལྡན་པ་ཞིག་དགོས་ཀྱི་རེད། དེ་ལྡན་པའི་མཚན་ཉིད་ཚང་ཡང་དགེ་བའི་བཤེས་གཉེན་དེ་སྲོག་གི་ཕྱིར་ཡང་མི་གཏོང། དེ་ནས། སྡོང་པོ་བཀོད་པའི་ཁྱེའུ་དཔལ་འབྱུང་བ་ཡིས། གཞོན་ནུ་ནོར་བཟང་ལ་གདམས་པའི་རྣམ་པར་ཐར་པ་ལས་བླ་མ་བསྟེན་པའི་ཚུལ་གང་བྱུང་བ་དེ་ལྟར་དུ་བསླབ་དགོས་ཀྱི་རེད། འདི་ནས་བཤད་པ་དང། མ་བཤད་པའི་ཨེ་ནས་སངས་རྒྱས་ཀྱིས་བཀའ་སྩལ། བསླབ་པའི་གནས་གཞན་རྣམས་ཐེག་ཆེན་གྱི་མདོ་སྡེ་བཀླགས་ནས་ཤེས་པར་བྱ། མདོ་སྡེ་དཀོན་མཆོག་སྤྲིན་ལ་སོགས་པ་རྣམས་ལས། བྱང་ཆུབ་སེམས་དཔའི་བསླབ་པར་བྱ་བའི་གནས་རྒྱས་པར་སྟོན་ཡོད་པ་ཡིན་པས་རྒྱས་པར་སྟོན་པར་སྣང་བས། རྒྱུ་མཚན་དེ་ལྟར་བས་ན། ཨེ་ནས་དཀོན་མཆོག་སྤྲིན་ལ་སོགས་པའི་མདོ་སྡེ་དེ་རྣམས་བཀླག་པར་བྱ། ཁྱད་པར་དུ་ཡང་འཇུག་སྡོམ་བླངས་པས་ནི། འཕགས་པ་ནམ་མཁའི་སྙིང་པོའི་མདོ་སྡེ་ནི་ཐོག་མ་ཉིད་དུ་བལྟ་བར་བྱ། རྒྱུ་མཚན་གང་གི་ཕྱིར་ན། བྱང་སེམས་ཀྱིས་རྟག་ཏུ་སྤྱད་པར་བྱ་བའི་སྤྱོད་པ་མཐའ་དག་ནི། མདོ་སྡེ་ནམ་མཁའི་སྙིང་པོའི་མདོ་སྡེ་དེ་ལས་རྒྱ་ཆེར་རབ་ཏུ་སྟོན་པ། སྟོན་ཡོད་པས། དེ་ལ་བལྟ་དགོས་པ་རེད། ད། མདོར་བསྡུས་པའི་དབང་དུ་བྱས་ན། བསྟན་བཅོས་བསླབ་པ་ཀུན་ལས་བཏུས་པ་ཡང་ངེས་པར་ཡང་དང་ཡང་དུ་བལྟ། ཞི་བ་ལྷ་རང་ཉིད་ཀྱིས་མཛད་བཞག་པའི་བསླབ་པ་ཀུན་ལས་བཏུས་པ་འདི་བལྟ་དགོས་པ་རེད། ཡང་ན་རེ་ཤིག་མདོར་བསྡུས་པ། མདོར་བསྡུས་པའི་མདོ་རྣམས་ཀུན་ལས་བཏུས་པར་བལྟ། ཡང་ཞི་བ་ལྷ་ཁོ་རང་གིས་མཛད་བཞག་པའི་མདོ་ཀུན་ལས་བཏུས་པ་ཞིག་ཡོད་པ་རེད། ཁུ་ནུ་བླ་མ་རིན་པོ་ཆེས་གསུངས་ན་བོད་ལ་འགྱུར་ཡོད་རེད། བོད་ལ་འགྱུར་ཡོད་དེ་བསྟན་འགྱུར་ཁྲོད་ལ་ཡང་ཡོད་མ་རེད་གསུངས་འདུག་འོ་ད་མདོ་རྣམས་ཀུན་ལས་བཏུས་པར་བལྟ། དེ་མིན་འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་གཉིས་པོའང་འབད་པས་བལྟ་བར་བྱ། ད་ཀླུ་སྒྲུབ་ཀྱིས་མཛད་བཞག་པའི།

བསླབ་པ་མཐོང་བ་བསླབ་པ་བསླབ་པར་བྱ་བའི་གནས་རྣམས་རྟོགས་པར་བྱས་ནས་ཡང་དག་པར་སྤྱད་པར་བྱ། མདོར་ན་ཤིན་སྦྱངས་ཤེས་བཞིན་སྐྱེ་ཡག་གི་དཔལ་ཐུན་མོང་མ་ཡིན་པའི་ད་རྒྱུ་དེ་དང། ལུས་དང་སེམས་ཀྱི་གནས་སྐབས་ལ་ཡང་དང་ཡང་དུ་བརྟག་པར་བྱ་བ་འདི་ཉིད་ཁོ་ན་མདོར་ན་ནི་ཤེས་བཞིན་བསྲུང་བའི་མཚན་ཉིད་དོ། ཤེས་བཞིན་སྐྱོང་ཚུལ་ཐུན་མོང་མ་ཡིན་པ་འདི་ཡིན་པ་རེད། ཤེས་བཞིན་སྐྱོང་ཤེས་བཞིན་སྐྱེ་བའི་རྒྱུ་ཐུན་མོང་མ་ཡིན་པ་དེ། ལུས་དང་སེམས་ཀྱི་གནས་སྐབས་ལ་དུས་མཐུན་ལ་བྱ་ར་ཐུ་རི་བྱས་ཏེ་ད་འདི་ཤེས་བཞིན་གྱི་ག་སོ་རུ་གས་སྐྱོང་ཚུལ་ཐུན་མོང་མ་ཡིན་པ་ཡིན་མཚན་ཉིད་དོ། དེ་ལྟར་དྲན་ཤེས་བཞིན་གྱིས་ཟིན་པའི་ཐོག་ནས་ད་ལྟ་བག་ཡོད་པའི་སྒོ་ནས་ལག་ལེན་བཀལ་ཡ་དེ་ཧ་ཅང་གལ་ཆེན་པོ་རེད། བྱས་ནས་ལུས་ཀྱིས་འདི་དག་སྤྱད་པར་བྱ། ལུས་ཀྱིས་དངོས་སུ་ལག་ལེན་མི་འགེལ་བར། ཨེ་ནི་བྱང་ཆུབ་སེམས་དཔའི་བསླབ་པའི་གནས་འདི་དང་འདི་ལྟ་བུ་རེད་ཅེས་ཚིག་ཙམ་བརྗོད་པས། ཨེ་ནི་རང་གཞན་གྱི་རྒྱུད་སྨིན་པར་བྱེད་ཡ་ལ། ཨེ་ནི་ཕན་ཐོགས་རྩ་ནས་ཡོང་མ་རེད་ཅི་ཞིག་འགྲུབ། དེས་ན། དཔེར་ན། སྨན་དཔྱད་བཀླགས་པ་ཙམ་གྱིས་ནི་ནད་པ་དག་ལ་ཕན་པར་འགྱུར་རམ་སྟེ་ཕན་པར་མི་འགྱུར་བ་ཡིན་པས། ཨེ་ནི། སྨན་བཟའ་དགོས་པ་ནང་བཞིན་བྱས་ནས་བྱང་ཆུབ་སེམས་དཔའི་བསླབ་པའི་གནས་ཚིག་གིས་བརྗོད་པ་ཙམ་མ་ཡིན་པར་ཨེ་ནི་ལག་ཏུ་བླངས་ནས་ཉམས་ལེན་བྱ་དགོས་པ་རེད་གསུངས་ཏེ། བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལས་ཤེས་བཞིན་བསྲུང་བར་བྱ་བ་སྟེ་ལེའུ་ལྔ་པའོ།

བྱང་སེམས་མིན་པས་བྱང་སེམས་ལ་ཁྲེལ་བས་ཁྲེལ་ན། ཁོང་ཁྲོ་སྐད་ཅིག་གཅིག་གིས་དེ་ཐམས་ཅད་བསྐལ་པ་སྟོང་དུ་བསགས་པའི་དགེ་རྩ་རྣམས་ནི་འཇོམས་པར་བྱེད་ཀྱི་རེད། ད་དེ་ནས། དེ་འདྲ་སོང་བ་ཡིན་དུས། ལམ་སྐྱེ་བའི་གེགས་བྱེད་པ་དང་དགེ་བ་འཇོམས་པ་ལ་ཞེ་སྡང་ལས་སྡུག་པ་ཞིག་མེད་པ་ཡིན་དུས་ཞེ་སྡང་ལྟ་བུའི་སྡིག་པ་གཞན་མེད་སོགས་ཞེ་སྡང་ལྟ་བུའི་སྡིག་པ་མེད། ཉོན་མོངས་ཀྱི་ཚ་གདུང་འཇོམས་པ་ལ་བཟོད་པ་ལྟ་བུའི་དཀའ་ཐུབ་དང་བཟོད་པ་ལྟ་བུའི་དགེ་བ་མེད། རྒྱུ་མཚན་དེ་ལྟ་བས་ན་བཟོད་པ་ལ་ནན་ཏན་དུ་སྒོ་སྣ་ཚོགས་པའི་ཚུལ་གྱིས་བསྒོམ་པར་བྱ་དགོས་པ་རེད་གསུངས། ད་ཁོང་ཁྲོའི་ཉེས་དམིགས་དང་ནི་མཐོང་ཆོས་ལ་ཡང་རང་གི་ཚེ་ཕྱི་མ་རྣམས་སུ་ལྟ་ཅི་སྨོས་ཏེ་ཚེ་འདི་ལ་ཡིན་ན་ཡང་ཉེས་དམིགས་ཆེན་པོ་ཡོད་རེད། དེ་ཡང་རྒྱུད་ལ་ཡང་ཅིག་ཞེ་སྡང་གི། ཨེ་ནི་ཞེ་སྡང་གི་སེམས་སྐྱེས་ནས་དེ་ཡི་པའི་སེམས་མི་བདེ་བར་བྱེད་མཁན་གྱི་ཟུག་རྔུའི་སེམས་དེ། ཇི་སྲིད་འཆང་བ་དེ་སྲིད་དུ་ན་ཨེ་ནི་ཡིད་ནི་ཞི་བ་ཉམས་སུ་མི་མྱོང། རེ་བ་ཁོང་ཁྲོ་ཤུགས་ཆེན་པོ་སྐྱེ་ཡོང་དུས་ཁ་ཐུག་སྟེ་ཨེ་ནི་པའི་དབུགས་ཡར་འགྱངས་ཡོང་ངེས་པ་ཅིག་དང། ཨེ་ནི། ཅིག་སེམས་ཀྱི་པའི་བདེ་སྐྱིད་དེ་ཁོ་པས་བརླག་བྱས།

གཉིད་མི་འོང་ཞིང། བརྟན་པ་མེད་པ་སྟེ་འཚབ་འཚུབ་ཏུ་འགྱུར་འགྲོ་བ་རེད། དབུ་མ་འཇུག་པའི་སྐབས་ནས་གསུངས་པ་ནང་བཞིན་བྱས་ནས་འོ་ན་གང་ལྟར་ཅིག་ཞེ་སྡང་གི་ཁོང་ཁྲོའི་སེམས་སྐྱེས་པ་ཡིན་ན། ངོ་ནས་མ་འོངས་པ་ལ་ཡང་དེ་ལྟར་ཅིག་མི་སྡུག་གཟུགས་སུ་བྱེད་པ་དང་ལྟ་ཅི་སྨོས་ཏེ་འཕྲལ་དུ་ཡིན་ན་ཡང་མི་སྡུག་པའི་གཟུགས་སུ་འགྲོ་སྟེ། ཏན་ཏན་རེད་པ་ང་ཚོ་པའི་ཁོང་ཁྲོ་ཟ་བའི་གནས་སྐབས་ལ་ཡང་ཁོང་ཁྲོ་ཟ་བའི་མི་དེ་ད་མི་ཕྱི་ནང་མི་མཚུངས་པ་ཞིག་གི་གཡོ་སྒྱུ་ཞིབ་ཕྲ་ཤེས་མཁན་ཡིན་ན་ནི་ཡང་དེ་ཚོ་ཁག་ཁག་རེད།

ཟ་སྔ་མོ་ཨ་མདོ་ཚོའི་ཁ་རྒྱུན་ལ་ཡ། ད་དེ་བོད་དང་བོད་ཆེན་པོ་གཉིས་དབྱེ་བ་ཕྱེ་ནས་བཤད་ཀྱི་ཡོད་རེད་པ། དེ་ལྟར་དེ་ཁམས་བོད་ཟེར་སོགས་རོགས་གཅིག། ཨ་མདོ་དང་བོད་ཟེར་བཤད་དེ་ཡར་བྱུང་གི་ཡོད་པ་ཡིན་དུས་ཨོ་ཨ་མདོ་ཁ་ཤས་ཁ་རྒྱུན་ལ་ཡ། ཨོ་བོད་པ་དང་རྒྱ་མི། ཁ་འདྲ་ཆགས་པོ་བྱས་མ་གཏོགས་སེམས་གནག་པོ་ཡོད་རེད་ད་བཤད་ཀྱི་འདུག་བ། ད་དུ་སེམས་ནི་མདོ་དོན་ཡང་ཡིན་བ་དང། ང་རང་ཚོ་དཔེར་ཞེ་སྡང་གི་སེམས་སྐྱེས་པ་ཡིན་ན་ལམ་སང་གདོང་གི་རྣམ་འགྱུར་དེ་བས་འགྱུར་བྱས། རེད་དམ། ལམ་སང་མི་སྡུག་པ་བྱ་ཡི་མི་འདུག་བ། ཨེ་ཁོས་མ་འོངས་པའི་འབྲས་བུ་དེ། རེད་དམ། ཁོ། གང་འདྲ་ཅིག། བཟོད་པ་སྒོམ་ན་གཟུགས་མཛེས་པོ་ཡོང་བ་དང། ཁོང་ཁྲོ་ལ་ཡ། ཨེ་ནི། རྟག་པར་བསྟེན་བྱས་ཕྱིན་པ་ཡིན་ན་གཟུགས་མི་སྡུག་པ་ཡོང་དེ་ཡ། མ་འོངས་པ་འབྲས་དུས་སུ་ཡོང་གི་ཡོད་རེད་ལ་ཁོ་ར་ཁོ་རེད། དེ་ཡིན་པ་དེ་རྒྱུ་སྒྲུབ་པའི་གནས་སྐབས་ཁོ་ར།

བྱས་ཙང་ཀ་འཕྲལ་དུ་ཡང་ཕན་ཐོགས་ཡ་ག་གི་མི་འདུག་ཨ། ཨ་ནི་སྐྱེ་བ་ཕྱི་མ་རྣམས་སུ་ཡང་ཁོང་ཁྲོ་བྱས་པ་དེ་གིས་ཨི་ནི་གྱོང་ར་སྡུག་བསྔལ་སྣོན་པའི་ཡོང་དེ་ཡ་ཅིག་མ་གཏོགས་ག་གི་ཕན་ཐོགས་ཡོད་མ་རེད། དེ་ལས་གནོད་པ་ནི་བྱས་ཚར་རེད་ད་གནོད་པ་བྱས་ཟིན་པ་དེ་ད་བཟོད་པ་སྒོམ་ལ་བསྡད་བཞག་ན། བཟོད་པ་སྒོམ་པ་དང་ཁོང་ཁྲོ་བྱས་པ་གཉིས་ཆ་ལོ་གིས་འཕྲལ་དུ་གནོད་པ་བྱས་པ་དེ་ད་ཟག་ཚར་རེད་དེ་གིས་ཕན་ཡ་གི་མེད་པ་འདྲ་འདྲ་རེད་དེ་ཨི་ནི་སྐྱེ་བ་ཕྱི་མ་ལ་སྡུག་བསྔལ་སྣོན་པའི་ཡོང་ཡ་མེད་པ་རེད་བཟོད་པ་སྒོམ་བཞག་ན། ཁོང་ཁྲོ་སྒོམ་ན་ད་ལྟ་འཕྲལ་གྱི་གནོད་པ་མྱོང་ཚར་དེ་སྡུག་གྱོང་གི་ཐོག་ལ་མ་འོངས་པ་ལ་ཡང་ད་དུང་སྡུག་བསྔལ་སྣོན་པའི་ཡོང་ཡ་ཅིག་ཆགས་ཡོང་འདུག་བ། དངོས་གནས་དྲང་གནས་ཀྱི་རི་བྲེ་དང་ཞིབ་པོ་བྱས་པའི་མཁས་པའི་སྐད་ཆ་རང་རང་རྒྱུ། ཞིབ་པོ་བྱས་ཟུར་རེད་བཞག་པའི་མཁས་པའི་པའི་ག་སོག་རེད། དངོས་གནས་པའི་རྒྱུ་མཚན་ལྡན་པ་པའི་རྣམ་དཔྱོད་ཅན་གསུང་དངོས་གནས་རེད་འདུག་བ། དེ་འདྲ་ཡིན་པ་ཡིན་དུས་ང་རང་ཚོས་ཁོང་ཁྲོ་ཟེར་བསྡད་ཡ་དེ་ག་དུས་ཡིན་ནའི་ད་མུ་བཞི་ཁ་སེ་ཏོ་བ་ཀ་མེད་བྱུང་བ་ཁོང་ཁྲོ་ཟེར་བསྡད་ཡ་དེ་ཕན་མ་ཐོགས་པའི་ཅ་ལག་རང་དངོས་གནས་རེད་བཞག། གཡུག་རྒྱུ་རང་རེད་མ་གཏོགས་ད་གསང་སྔགས་མཐོན་པོའི་ལམ་ལ་ཡང་དུས་ཀྱི་ཀུན་སློང་ལ་ཅིག་ཞེ་སྡང་གི་སེམས་ཅིག་ཡང་ཡོང་ཡོང་གི་ཡོད་རེད་མ་གཏོགས་དེའི་གནས་ཚུལ་ཁག་ཁག་རེད་ད་དེ་འདྲ་ཡིན་པ་ཡིན་དུས་ང་རང་ཚོས་ཞེ་སྡང་ལམ་བྱེད་ཟེར་དུས་ཨ་ཏི་ཞེ་ནས་སྡང་བ་ཟེར་ཡག་གི་ཚིག་འདི་གི་གོ་བ་རོགས་གཅིག་མེད་འགྲོ་ཨ་ཏི་གསང་སྔགས་ཀྱི་ཞེ་སྡང་ལམ་བྱེད་ཟེར་དུས་ཨ་ཏི་སེམས་རྩུབ་མོ་དེ་ལམ་དུ་བྱས་པ་རེད་མ་གཏོགས་ཕ་རོལ་པོ་ལ་ཡང་བརྩེ་བ་བརྩེ་བ་བཏང་པའི་སྐད་ཆ་དེ་མ་རེད་པ་ང་རང་ཚོ་ནམ་རྒྱུན་ཞེ་སྡང་ཟེར་དུས་ཨ་ཏི་ཕལ་ཆེར་ཅིག་ཞེ་སྡང་ཕལ་པའི་པའི་ཞེ་སྡང་དེ་བརྩེ་བ་བཏང་པའི་སོགས་ལས་ཅི་ལས་ཡོང་འདུག་བ། དེ་འདྲའི་དེ་ལམ་དུ་བྱེད་ཡ་གོ་ར་ཕལ་ཆེར་ཡོད་ཚོད་མ་རེད་ད་ཁ་ཐུག་གི་སེམས་རྩུབ་མོ་སེམས་རྩུབ་མོ་ཅིག་པའི་ཅིག་པས་ག་ག་ཅིག་ལུས་ངག་གི་བྱ་བ་པའི་དེ་མ་ཐག་ལ་དྲངས་ཡོང་མཁན་ཅིག་སེམས་རྩུབ་མོ་ཅིག་ཨོ་དེ་འདྲའི་དེ་ནི་ལམ་དུ་བྱེད་ཡ་བཤད་ཡོད་འདུག་བ། ཨོ་དེ་འདྲ་ཡིན་པ་ཡིན་དུས་ནའོ། དེ་བཞིན་དུ། དྲུང། བྲན་བདག་པོ། གང་དག། ནོར་དང་བཀུར་སྟི་ཡིས་རང་ལ་དྲིན་བྱིན་པ་དེ་ལ་དེ་ལ་བཏུད་ཅིང་དེ་ལ་བརྟེན་པར་གྱུར་པ་དེ་དག་ཀྱང་ནི། སྡང་བ་དང་ལྡན་པའི་རྗེ་དཔོན་དེ་ལ་གསོད་པར་རྒོལ་ཡོང་གི་རེད། ཁྲོ་བ་དེ་ཡིས་མཛའ་བཤེས་སོ་སོའི་བས་དེ་དག་ནི་མཛའ་བཤེས་ཀྱང་ནི་ཡིད་བསུན་ནས་སྐྱོ་བར་འགྱུར་བར་བྱེད་པ་དང། ཁྲོ་བ་ཅན་གྱིས་ནི་གཞན་སྦྱིན་པས་བསྡུས་ཀྱང་བསྟེན་པར་མི་བྱེད་པ། མདོར་ན། ཁྲོ་བས་དེ་ནི་བདེ་བར་གནས་པར་བདེ་བར་གནས་པ་ཟེར་ཡ་དེ་ནི་ནམ་ཡང་ཡོད་པ་མ་ཡིན། དེ་ལྟར་ཁྲོ་བའི་དགྲ་ཡིས་འོ་ད་ཚེ་འདི་དང་ཕྱི་མ་རྣམ་པ་ཐམས་ཅད་དུ་གནོད་པ་འབའ་ཞིག་དྲངས་ཡོང་མི་ཅིག་སོང་བ་ཡིན་དུས་འདི་དང་ཕྱི་མའི་སྡུག་བསྔལ་དག་ནི་ཁྲོ་བའི་དབང་གིས་སྐྱེས་ཡོང་བ་རེད་ཁྲོ་བས་བྱེད་པར་འགྱུར། ད་བཟོད་པའི་ཡོན་ཏན་ལ་གང་ཞིག། ལུས་སེམས་བསྒྲིམས་ཏེ་ཁྲོ་བ་འཇོམས་པར་བྱེད་པ་དེ་ནི། ཚེ་འདི་དང། ཚེ་རབས་གཞན་དང་གཞན་དུ། རྣམ་པ་ཐམས་ཅད་དུ་བདེ་བ་ཅིག་ཡོང་བ་རེད། ཁོང་ཁྲོའི་ཉེས་དམིགས་དང། བཟོད་པའི་ཕན་ཡོན་བསམ་པ་སྔོན་ལ་བཏང་ནས། ད་དེ་ནས། ད་ཁོང་ཁྲོ་ལ་གཉེན་པོ་བསྟེན་ནས་རང་ཅིག་བཟོད་པ་བསྒོམ་པའི་ཚུལ་ལ་ཡང། ད་སྔན་ལ་ཨེ་ནི་ཁོང་ཁྲོ་ཡོང་ཡག་གི་རྒྱུ་དེ་རེད་ཨེ་ནི། ཤེས་པ་བྱས་ནས་ད་རྒྱུ་དེ་སྔོན་འགོག་བྱེད་པའི་ཐོག་ནས་ཨེ་ནི། འབྲས་བུ་ཞེ་སྡང་མ་ཡོང་ཡག་གི་ཐབས་ཤེས་ཨེ་ནི་བྱེད་ཡག་ད་ནང་པ་སངས་རྒྱས་པའི་ད་སྤྱིའི་འགྲོ་སྟངས་གང་འདྲ་ཞིག་འབྲས་བུ་གང་དང་གང་ཡིན་ནས་དེ་མ་ཡོང་བ་དེ་རྒྱུ་སྔོན་འགོག་བྱས་ནས་དེའི་ཐོག་ནས་ད་བསྲེག་པ་རེད་བ་དེ་ཡིན་པ་རེད་དེ་འདྲ་ཡིན་པ་ཡིན་དུས། མི་འདོད་བྱས་དང་ཞེས་སོགས་ཀྱི། ད་བདག་དང་བདག་གི་བ། ད་བདག་དང། ཨེ་ནས་འོ་ད་བདག་གི་བ། ཞེས་སོ་སོའི་ལུས་ལོངས་སྤྱོད་གཉེན་ཉེ་དུ། འོ་ད་དེ་དག་ལ་ཡང་ཨེ་ནས་མི་འདོད་པར་བྱས་པ་དང། འདོད་པ་སྒྲུབ་པ་ཡི་གེགས་བྱས་པ་ལས་བྱུང་བར་གྱུར་པ་བྱུང་བར་གྱུར་པའི་ཡིད་མི་བདེ་བ། དེ་འདྲ་རེད་པ་དེ་དག་ཞེ་སྡང་སྐྱེ་ཡག་གི། ཞེ་སྡང་འཕེལ་བར་བྱེད་ཡག་གི་རྒྱུ་ཡིན་དུས་ད་ནས་ཟས་ཟེར་ནས་མིང་བཏགས་ནས། དེ་འདྲ་རེད་པ་ད་ཡིད་མི་བདེ་བའི་ཟས་རྙེད་ནས། ད་ཞེ་སྡང་བརྟས་ཏེ། བརྟས་པ་དེ་གསོས་པའི་དོན་ལ་ཡིན་པ་རེད། ད་ཞེ་སྡང་ཡོངས་སུ་བརྟས་པའམ་ད་ཞེ་སྡང་གསོས་ནས་ནི་དེས་ཞེ་སྡང་གི་སྟོབས་འཕེལ་ནས། ནི་མ་རུང། ག་སོགས་ད་མ་རུང་བ་སྣ་ཚོགས་ལ་ཡང་འཇུག་པར་བྱེད་པ་ཡིན་དུས་བདག་འཇོམས་སོ། རྒྱུ་མཚན་དེ་ལྟ་བས་ན་བདག་གིས་དགྲ་བོ་ཞེ་སྡང་གི་དགྲ་བོ་ཞེ་སྡང་དེའི་ཨེ་ནི་ཟས་སམ། ཞེ་སྡང་དེ་གསོ་བར་བྱེད། ཞེ་སྡང་དེ་རྒྱས་པར་བྱེད་ཀྱི་ཨེ་ནི་ཟས། ཨེ་ནི་ཡིད་མི་བདེ་བ་དེ། དགའ་བའི་སྐྱེད་དུ་མ་འཇུག་པར་ཨེ་ནི་རྣམ་པར་གཞོམ་པར་བྱ། རྒྱུ་མཚན་ནི་འདི་ལྟར། དང་ཞེ་སྡང་གི་དགྲ་བོ་དེ་བདག་ལ་གནོད་པ་ལས། བདག་ལ་དང་ཞེ་སྡང་གི་དགྲ་བོ་དེ་བདག་ལ་གནོད་པར་བྱེད་ཀྱི་ལས་འགན་གཅིག་མ་གཏོགས་དེ་ལས་གཞན་པའི་དགྲ་འདི་ལ་ལས་གཞན། གང་ཡང་ཡོད་པ་མ་རེད། ཐ་མལ་བའི་དགྲ་བོ་དེ། ང་རང་ཚོ་ལ་གནོད་པ་སྐྱེལ་ཡག་གི་ལས་ཀ་ཡང་བྱེད་ཀྱི་ཡོད་རེད་ཨེ་ནི་དེ་ལས་གཞན་དུ་ཡང་ཁོ་རང་དཔེར་ཆ་བཞག་ན་དགྲ་བོ་དེ་ཁོ་རང་གཉིད་ཡང་ཉལ་དགོས་ཡོད་རེད་ཁོ་རང་ལྟོ་ཆས་ཡང་ཟ་དགོས་ཀྱི་ཡོད་རེད་ཅེས་ཁོ་རང་ཡང་གཉེན་ཉེ་དུ་ཡང་གསོ་དགོས་ཡག་གི་ལས་ཀ་ཡང་མང་པོ་ཞིག་ཡོད་རེད། གང་ལྟར་ཐ་མལ་བའི་དགྲ་བོ་དེ། ད་ཨེ་ནི། ཆུ་ཚོད་ཉི་ཤུ་རྩ་བཞི། ཨེ་ནི། རང་ལ་གནོད་པ་སྐྱེལ་ཡག་རྐྱང་རྐྱང་ཐོག་ལ་ཡང། ནུས་པ་སྒྲིམ་ཐུབ་ཀྱི་ཡོད་མ་རེད། ཞེ་སྡང་གི་དགྲ་བོ་དེས་ད་ཞིག། རང་རྒྱུད་ཀྱི་སེམས་དཀྲུགས་པར་བྱེད་ཡག་གི་ལས་འགན་ད་ག་མ་གཏོགས་དེ་ལས་གཞན་དུ། ཨེ་ནི། ལས་ཀ་གཞན་དག་གང་ཡང་བྱེད་པ་ཡོད་མ་རེད་བྱས་ཙང་དགྲ་འདི་ལ་ནི་ལས་གཞན་མེད་ཟེར། དེ་འདྲ་ཡིན་པ་ཡིན་དུས་ད་རང་ལ་ཡང་གནོད་པ་འབའ་ཞིག་སྐྱེལ་ཡག་རེད། དེ་དང་ནི་གནོད་པ་སྐྱེལ་རྒྱུ་དེ་མ་གཏོགས་ལས་གཞན་མེད་མཁན་གྱི་ཞེ་སྡང་གི་དགྲ་བོ་དེ་ལྟ་བུ་དེ། ཅི་ལ་བབ་ཀྱང་བདག་གིས་ནི། ཨེ་ནི་ཞེ་སྡང་སྐྱེ་ཡག་གི་རྐྱེན་ཡིད་མི་བདེ་བ་དེ་སྐྱེ་རུ་མ་བཅུག་པར་བྱས་ནས་ད། ཡིད་མི་བདེ་བ་དེ་སྐྱེ་རུ་མ་བཅུག་པར་བྱས་ནས་ཡིད་བདེ་བའམ་དགའ་བའི་ཡིད་ནི། ཨེ་ནི་རྣམ་པ་ཀུན་ཏུ་དཀྲུགས་པར་མི་བྱ། རྟག་པར་སེམས་ཞི་བདེ་ལ་བསྡད་ཐུབ་པ་ཞིག་བྱེད་ཀྱི་ཡིན་བྱས་པ་རེད། འོ། དེ་བྱེད་དགོས་པའི་རྒྱུ་མཚན་ག་རེ་ཟེར་ན། མི་དགའ་བྱས་ཀྱང། འདོད་པའི་བདེ་སྐྱིད་ནི་འགྲུབ་ཡ་ཡོད་མ་རེད། སོ་སོ་མི་དགའ་བ་བྱས་ནས་སོ་སོ་མ་སྐྱིད་པ་བྱས་བསྡད་པ་ཡིན་ན། མ་སྐྱིད་པ་རང་ཆགས་བསྡད་ཡ་ཞིག་མ་གཏོགས་སོ་སོ་མ་སྐྱིད་པ་བྱས་པ་དེས། ཨེ་ནི། འདོད་པའི་བདེ་སྐྱིད་འགྲུབ་ཡ་ལ་ནི་ཕན་ཡ་མེད་པ་རེད། འོ་དེ་མ་དེར་མ་ཟད། བདེ་བའི་རྒྱུ་དགེ་བ་དག་ནི་ཉམས་པར་འགྱུར། རྒྱུ་མཚན་གཞན་ཡང། ཨེ་ནི། ཅིག་མི་ཡིད་མི་བདེ་བ་ཡོང་ཡ་གི་ཅིག་བཀྲ་མི་ཤིས་པའི་གནས་ཚུལ།

ཨ་དེ་འདྲ་ཡིན་པ་ཡིན་དུས་རྒྱུ་མཚན་དེའི་ཆ་ནས་ཨེ་ནི། སེམས་མི་བདེ་བ་བྱས་ནས་དགོས་པ་ཡོད་མ་རེད། སོ་སོ་བས་སེམས་མ་སྐྱིད་པ་བྱས་ནས། ཨོ་གང་ལྟར་ཐབས་ཤེས་ཡོད་པ་བྱས་ནས་སེལ་ཐུབ་ཡ་བྱས་ན་ཐབས་ཤེས་དེ་བྱས། ཐབས་ཤེས་བྱས་ནས་སེལ་ཐུབ་ཡ་མེད་པ་བྱས་ན་སེམས་ཁྲལ་བྱས་ནས་ཨེ་ནི། སྡུག་བསྔལ་ཡོད་པ་དེ་རྙོག་དྲ་ཡོད་པ་དེའི་ཐོག་ལ་ཡ་སེམས་ཁྲལ་གྱི་སྡུག་བསྔལ་སྣོན་པ་ཞིག་མ་གཏོགས་ཨེ་ནི། རང་ལ་ཕན་ཡ་ག་གེ་མེད་པ་རེད། དེ་སླད་པས། ད་ཐབས་ཤེས་གང་ཡོང་ནི་བྱས་པ་ཡིན་ད་མ་འགྲུབ་པ་རེད། ད་བཅོས་སུ་མེད་པ་རེད་ལས་རེད་ད་རྐྱེན་ཚང་མ་ལོག་འཕྲད་བས་ཞུ་གོ་ད་མ་ཚང་མེད་རྒྱུ་དེ་མ་ཚང་མ་ཚང་མེད་རྒྱུ་དེ་ལ་ནི་འབྲས་བུ་གང་གིས་ལྡོག་པར་ནུས་གསུངས་པ་ནང་བཞིན་གྱི། རྒྱུ་མ་ཚང་བ་མེད་པ་ཡོངས་སུ་རྫོགས་པ་འཛོམས་ཚར་ན་ད་ལྡོག་པའི་ཐབས་མེད་བསྡད་པ་ཅིག་ཨེ་འདྲ་ཁོ་རའི་དངོས་པོའི་གཤིས་ལུགས་ཡིན་པ་རེད་ཧོ་དེ་འདྲ་ཡིན་པ་ཡིན་དུས་ད་གིས་བཅོས་སུ་ཡོད་མ་རེད་བསམ་ནས་ཁོ་ད་རུ་དཔྱད་བྱས་བསྡད་བྱས་ན་ད་ག་ཟིག་གིས་ནི་ཧ་ལས་ཀྱི་མེད་པ་རེད། དེ་མིན་གྱི་ཅིག། བཀྲ་མ་ཤིས་པ་ཞིག་ཡོད་པ་དེའི་ཐོག་ལ་ཡང་ཨེ་ནི་སེམས་ཀྱི་དཔེ་རེ་དོགས་དཔེ་ཞེ་པོ་ཞིག་འཛིན་བྱེད་རེ་དོགས་རོ་ཁོ་རའི་ངང་ནས་ཨེ་ནི་དངངས་སྐྲག་རོ་ཞེ་དྲག་བྱས་མ་སྐྱིད་པ་ཞེ་དྲག་བྱས་ན། སྡུག་བསྔལ་རེ་དག་ཅིག། གང་དག། མ་དགག་བྱེད་ཡག་གི་སྡུག་བསྔལ་བཀྲ་མི་ཤིས་པ་དེ་ཡོད་པའི་ཐོག་ལ་ཨེ་ནི་སེམས་ཀྱི་དཔེ་མ་སྐྱིད་པ་ཆེར་བཏང་ནས་ཨེ་ནི་མ་སྐྱིད་པ་ཞེ་དྲག་ཡོང་བསྡད་མཁན་ཅིག་ཡོང་གི་འདུག་བ། འདི་དཔེར་ན་ང་རང་ཚོའི། མི་མང་པོ་དེ་འདྲ་ཡོང་བསྡད་ཀྱི་འདུག་བ། དཔེར་ན་ནད་ན་ཚ། ནད་ན་ཚ་ཕོག་བསྡད་པའམ། སྡུག་བསྔལ་གཅིག་གྱུར་བཞིན་ཡོད་པ་ཡིན། སྡུག་བསྔལ་གཅིག་གྱུར་བཞིན་པ་ཡིན་ན་ཡང། གཅིག་ཤོས་ད་ག་ཟིག་གི་སེམས་ལ་དངངས་སྐྲག་མི་བྱེད་མཁན། གཞན་ཞིག་དེ་བས་སེམས་ལ་ཞེ་པོ་ཅིག་མ་སྐྱིད་པ་བྱེད་བསྡད་མཁན། དཔེར་ན་ང་རང་ཚོའི་མཐོང་ཆོས་ལ་ཆ་བཞག་ན། ང་རང་ཚོ་བོད་པ་བཙན་བྱོལ་བ། བོད་པ་བཙན་བྱོལ་བ་དག་ངས་ངོ་ཤེས་པ་ཡང་ཅིག། རྒྱ་ནག་ཁོངས་ནས་བཙན་བྱོལ་ལ་ཡོང་བསྡད་པ་དེ་འདྲའི། ཨ་སྡུག་བཟང་ཚོ་ཐུག་ནས། སྡུག་སྐད་ཆ་རུ་བཤད་ཡོང་དུས། སྤྱིར་བཏང་རུ་བྱས་ན་ཕལ་ཆེར་ང་ཚོ་བོད་པའི་བསམ་བློ་དེ་གཏོང་སྟངས་འདི་ཡིན་པ་འདྲ།

དཔེར་ན་ད་ག་ནང་བཞིན་གྱི། དཔེར་ན་གཅིག། ང་ཚོ་བོད་པའི་ནང་ལོགས་ལ་ཡ། ཨེ་ནི། རྒྱ་མིའི་བཙོན་ཁང་ནང་བསྡད་ནས། སྡུག་པོ་ཞེ་པོ་ཞིག་མྱངས་ཡོད་ན་ཡང་དཔེ་ལོ། གཅིག། རང་བྱས་བཅུ་བདུན་བཅོ་བརྒྱད་ཅིག་ལོ་ཉི་ཤུ་སྐོར་དེ་འདྲའི་བཙོན་ལ་ཡ་བསྡད་ནས་སྡུག་སྦྱོང་ཞེ་དྲག་མྱངས་པ་དེ་འདྲའི། ས། དེ་དུས་ཨེ་ནི་བཙོན་ལ་བསྡད་པའི་ཁ་ཐུག་ལ། གཅིག། ཁ་འདོན་དགེ་སྦྱོར་ཡག་པོ་བྱུང་ཟེར་དེ་འདྲའོ། བཙོན་ལ་བསྡད་པའི་ཁ་ཐུག་ལ་ཡ། ཅིག་ལམ་རིམ་ཞེ་དྲག་བསྒོམས་ནས་དེ་འདྲ་ཡག་པོ་ཞེ་དྲག་བྱུང་ཟེར་བསྡད་མཁན་དེ་འདྲ་ཡོང་བསྡད་ཀྱི་འདུག་ག། ཁ་ཤས་ཤིག་ལ་བཙོན་ལ་བསྡད་པའི་རིང་དེ་ལས་དགེ་སྦྱོར་འཕེལ་བ་དང་དེ་འདྲའི་ག་ཚོགས་རེ་ཕི་གའི་བློ་སྐྱེད་ཆེ་རུ་མ་བྱུང་ཟེར་མཁན་དེ་འདྲ་ཡོང་བསྡད་ཀྱི་འདུག་ག། ད་ཁོ་བསམ་བློའི་གཏོང་ཕྱོགས་ལ། བཙོན་ལ་བསྡད་པ་གཅིག་པ་རེད། ཉེས་རྡུང་ཟ་བ་གཅིག་པ་རེད། དངངས་སྐྲག་དང་ཕི་གའི་དངངས་སྐྲག་ཡོང་ཡག་གི་གནས་ཚུལ་གནས་སྐབས་དེ་གཅིག་པའི་འོག་ལ་བསྡད་བསྡད་པ་གང་ཞིག་ལ་ཅིག་གིས་བསམ་བློའི་ནང་ལ་ད་ཁྱོད་ནས་དཔེ་དང་གཅིག་སེམས་ལ་དཔེ་དངངས་སྐྲག་ལ་དངངས་སྐྲག་སོགས་ལ་གཅིག་ཉིན་མཚན་མི་འཁྱོལ་བའི་དཀའ་ངལ་ཞེ་དྲག་བྱས་དེ་གཅིག་གོ། བསམ་བློའི་ནང་གི་བསམ་བློའི་འཁྱེར་ཕྱོགས་གི་དབང་གིས་ཡང་གཅིག་གོ་གཅིག་ག་ཐུག་རེ་ཕ་གི། དུས་ཚོད་ཡག་པོ་བྱུང་བསམ་བསམ་འཁོར་བསྡད་མཁན་སུམ་རེ་ཁོ་གཅིག་ཡོང་བསྡད་ཀྱི་འདུག་བ་ས་བསམ་བློའི་ཁྱད་པར་ད་ཞེ་པོ་ཞིག་ཡོད་བསྡད་པ་རེད་ཤག་ཨོ་དེ་འདྲ་ཡིན་པ་ཡིན་དུས་ད་འང་འདི་ལྟ་བུའི་ཚུལ་གྱིས་མ་བསམ་ནས་གལ་ཏེ་བཅོས་སུ་ཡོད་པ་ཞིག་ན་ནི།

ད་ལྟ་བདེ་སོང་བ་ཡིན་དུས་ད་དེ་ཨེ་ནི་མི་བདེ་བ་ཡོང་ཡག་གི་ཡིད་མི་བདེ་ཡོང་ཡག་གི་རྒྱུ་དེ་བཤད་ནས། ཨོ་ད་ད་དེ་ལས། ད་སྤྱིར་རང་ལ་ཡང་སྡུག་བསྔལ་བྱུང་ན་མི་འདོད་པ་བྱས་ནས་ཡིད་མི་བདེ་བ་དཔེ་སེམས་འཁྲུག་ཡོང་གི་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་ད་སྡུག་བསྔལ་ཟེར་ཡ་དེ་ལ་ཡང་ང་ཚོས་ལྟ་སྟངས་དེ་བསམ་བློ་ཞིག་བཏང་དགོས་རེད། སྤྱིར་སྡུག་བསྔལ་ཟེར་ཡ་དེ་མི་འདོད་པ་རེད་སྡུག་བསྔལ་མི་འདོད་ནས་ཐར་པ་སྒྲུབ་ཀྱི་ཡོད་རེད་སྡུག་བསྔལ་མི་འདོད་ནས་རང་གཅིག་པུ་མ་ཟད་པའི་སེམས་ཅན་ཐམས་ཅད་ཀྱང་ཨེ་ནི་སྡུག་བསྔལ་མི་སེམས་ཅན་ཐམས་ཅད་ཀྱི་སྟེང་ལ་ཡང་སྡུག་བསྔལ་མི་འདོད་པའི་བློ་སྐྱེས་ནས་ཨེ་ནི་རྣམ་མཁྱེན་སྒྲུབ་ཡ་གཅིག་ཡོང་གི་ཡོད་རེད་པ་རེད་དེ་ཡིན་ནའི་ད་འཕྲལ་སེལ་འཕྲལ་སེལ་གྱི་ཞིག་སྡུག་བསྔལ་ཙག་གི་ཙིག་གི་དེ་འདྲ་གི་ཐད་ལ་ཡང་ཡང་བསམ་གཏོང་སྟངས་དེ་མི་འདྲ་གཅིག་བསམ་བློ་བཏང་དགོས་ཡོད་ཕལ་པ་ཚོའི་ལྟ་སྟངས་དེ་ཆེ་ས་དེ་མ་མཐོང་ཆེ་སའི་འཁོར་བའི་སྡུག་བསྔལ་ཟེར་ཡ་དེ་བསམ་བློ་གང་ཡང་མ་འཁོར་བ་བྱས། རང། ཆུང་ས་ཅིག་ག་དུས་ག་དུས་ཅིག་སྐྱེ་རྒ་ན་འཆིའི་སྡུག་བསྔལ་ཟེར་ཡ་འདྲ་བོ་ཞིག་སྐྲག་མི་ཤེས་པའི་སྡུག་བསྔལ་དེའི་ཐད་ལ་ཞེ་པོ་ཅིག་གི་མི་བཟོད་པ་ཡོང་བསྡད་མཁན་ཅིག་ད་ཡོད་བསྡད་པའི་བསམ་ཚུལ་དེ་བསྒྱུར་བཅོས་བཏང་དགོས་འདུག་པ། གང་དྲག་བསམ་བློ་ཆེ་ས་ནས་བཏང། རང་ཅིག་རྒྱང་རིང་སའི་ཁེ་ཕན་ཆེ་ས་ནས་ཅིག་མ་འཁྲུག་པ་ཅིག་ད་རང་མ་འཁྲུག་པ་ཞིག་བྱས། ཨེ་ནི་དེ་འགྲུབ་ཡ་དེ་འགྲུབ་འགྲུབ་བར་དུ་ཅིག་ཙག་གི་ཙིག་གི་ཅིག་སུན་པོ་ཡོང་བསྡད་ཡ་དེ་ཚོའི་ཐད་ལ་ཡ་བློ་ལྷོད་ཤིག་ཤིག་བྱས་ནས་ཁོག་པ་ཡངས་པོ་བྱས་ནས་བསྡད་ཡ་དེ་འདྲ་ཞིག་ད་འགྲུབ་དགོས་ཀྱི་ཡོད་རེད་དེ་འདྲ་སོང་བ་ཡིན་དུས། ད་འང་ང་རང་ཚོ་འཕྲལ་སེལ་གྱི་ཅིག་གི་ད་སྡུག་བསྔལ། སྡུག་བསྔལ་དེ་ལ་ཨེ་ནི་ནང་ང་ཚོ་ལྟ་སྟངས་འདི་བསྒྱུར་བཅོས་གཏོང་ཡག་གི་དོན་དག་ལ་ཡང་བདེ་བའི་རྒྱུ་ནི་རེས་འགའ་འབྱུང། ང་ཚོ་ཁམས་གསུམ་འཁོར་བ་འདི་ན་གནས་པའི་རིང་དེ་ལ་བདེ་བ་ཡོང་ཡག་གི་རྒྱུ་ནི་རེས་འགའ་བ་རེད་དང་འབྱུང་བ་ཉུང་ཉུང་རེད།